ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གསུམ་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སིངྒ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་རྡུང་ཕྱག་རོགས་གནང་མཁན་ཇོ་རོན་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆིག་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁ་སང་ལྷོ་ཀོ་རི་ཡའི་དད་ལྡན་པ་ཚོར་མཇལ་ཁ་བསྩལ་གནང་བའི་སྐབས། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་བྱེད་དགོས་པ་ལས་སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་ལུགས་བཀའ་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཨ་མི་རི་ཀའི་མཁའ་དམག་གནམ་གྲུ་ཐེག་པའི USS Ronald Reagan Carrier Strike Group ཞེས་པའི་མཚོ་གྲུ་ཁག་ཧྥི་ལི་པིན་གྱི་རྒྱལ་ས་མ་ནི་ལར་སླེབས་འབྱོར་བྱུང་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་དང། དམིགས་བསལ་གནས་འཕྲིན་ལེ་ཚན་ནང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་རིང་མིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཕེབས་ཏེ་མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་བོད་ཀྱི་རིག་གཞུང་སོགས་ཀྱི་ཐད་སློབ་ཁྲིད་གནང་འཆར་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་དང། ཡང་དམིགས་བསལ་ཆེད་སྒྲིག་གི་ལེ་ཚན་གཞན་ཞིག་གི་ནང་མི་ལོ་སུམ་ཅུ་ཙམ་རྒྱ་གར་གྱི་གྲོང་ཁྱེར་ཅཱན་དི་ཀར་ནང་དྭང་བླངས་འཕྲོད་བསྟེན་ཞབས་ཞུ་བ་ཚེ་རིང་སྒྲོལ་དཀར་ལགས་ཀྱིས་འདས་པའི་དུས་ཡུན་རིང་པོ་དེའི་ནང་ཁོང་གིས་བློ་བརྟན་འགྱུར་མེད་ཀྱིས་ནད་པ་མང་པོ་ཞིག་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཆེན་པོ་བྱུང་ཡོད་པ་སོགས་ཀྱི་ཉམས་མྱོང་ཐད་བཀའ་འདྲི་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཁ་སང་ལྷོ་ཀོ་རི་ཡའི་དད་ལྡན་པ་ཚོར་མཇལ་ཁ་སྩལ་གནང་བའི་སྐབས་སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་བྱེད་དགོས་པ་ལས་སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་ལུགས་བཀའ་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་གནང་དགོས་པ་གི་སྐོར། བཞུགས་སྒར་དུ་གོང་ས་མཆོག་གིས་ལྷོ་ཀོ་རི་ཡའི་དད་ལྡན་བརྒྱ་ཕྲག་བརྒལ་བར་བཀའ་སྩལ་ཡོད་པ། བོད་མིའི་ཁྲོད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གཉིས་གི་ཉི་མ། ལྷོ་ཀོ་རི་ཡའི་མཁན་པོ་ཅིན་ཨོག་སོགས་དད་ལྡན་སེར་སྐྱ་ཕོ་མོ་བརྒྱ་ཕྲག་བརྒལ་བར་མཇལ་ཁ་བཀའ་སློབ་སྩལ་ཡོད་ཅིང། སྐབས་དེར་མགོན་པོ་གང་ཉིད་ཀྱིས་དེང་སང་འཛམ་གླིང་འདིར་སྔར་སངས་རྒྱས་ཀྱི་ཆོས་མ་དར་བ་གི་ཡུལ་གྲུ་ཁག་ཏུའང་ཆོས་ལ་དོ་སྣང་གསར་པ་སླེབས་བཞིན་པ་དང། ལྷག་པར་ནང་པའི་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་དོ་སྣང་ཇེ་ཆེར་འགྲོ་བཞིན་པ་གི་ཁར། ང་ཚོ་ཚང་མས་སེམས་ཀྱི་བདེ་སྐྱིད་གལ་ཆེན་དུ་བརྩི་གི་ཡོད་པ་དང། སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་དཀྲུག་མཁན་ལ་དོ་སྣང་གིས་སེམས་ནང་ཞི་བདེ་ཡོང་ཐབས་གནང་དགོས་པ་གི་བཀའ་ཕེབས་དོན།
དེར་མཁས་ས། ཞིག་གི་འཛམ་བུ་གླིང་འདིའི་སྒང་ལ་ཡ། སྔར་སངས་རྒྱས་པའི་ཆོས་མ་དར་སའི་ལུང་པའི་ནང་ལོགས་ལ། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱེད་ཡག་ཞིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ། ཅིག། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད། ཆོས་དད་ཡོད་མ་རེད།
གཅིག་སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱས་ཡོང་དུས་གཞི་ནས་ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག་གང་ལྟར་ང་རང་ཚང་མ་ལོ་ད་སེམས་སྐྱིད་པོ་བྱུང་ན་བདེ་སྐྱིད་གལ་ཆེན་པོ་བརྩི་གི་འདུག་ད་སེམས་ཀྱི་བདེ་སྐྱིད་ཟེར་ཡ་དེ་སྨོན་ལམ་བརྒྱབ་ནས་འགྲུབ་ཡ་ཅིག་ཕལ་ཆེར་མ་རེད་པ། སེམས་བདེ་སྐྱིད་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨེ་ནས་སེམས་ཞི་བདེ་ཡོང་ཡག་བྱེད།
གཞན་ཡང་མགོན་པོ་གང་ཉིད་ཀྱིས་ཀོ་རི་ཡ་གི་ཆོས་གྲོགས་ཚོ་དང་ང་ཚོ་ཚང་མས་བཅོམ་ལྡན་འདས་ཀྱི་རྗེས་འབྲང་དང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དོ་སྣང་བྱེད་མཁན་གཅིག་གྱུར་ཆགས་ཡོད་པས། ཕྱོགས་གཅིག་ནས་ང་ཚོ་མི་ཡིན་པ་གི་ཆ་ནས་འཛམ་གླིང་འདིར་བརྩེ་བ་གོང་འཕེལ་དུ་གཏོང་རྒྱུ་དང། ལྷག་པར་ང་ཚོ་བཅོམ་ལྡན་འདས་བྱམས་སྙིང་རྗེ་གཙོ་བོར་གསུང་མཁན་གྱི་སྟོན་པ་ཞིག་གི་རྗེས་འབྲང་ཡིན་སྟབས། འཛམ་གླིང་སྤྱི་ལ་བྱམས་བརྩེ་གོང་འཕེལ་གཏོང་རྒྱུ་ནི་ང་ཚོ་ཚང་མའི་ལས་འགན་རེད་ཅེས་བཀའ་གནང་གི་འདུག། ཨེ་ནི་དེ་རིང་འདིར་ཆོས་གྲོགས། ང་ཚོ་ཀོ་རི་ཡའི་ཆོས་གྲོགས་དེ་ཚོ་མཇལ་བ་རེད། ང་རང་ཚོ་ཚང་མ་ལོ། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན། པྲཛྙཱ་པཱ་ར་མི་ཏ་ཟེར་ཡ་དེ། དོ་སྣང་བྱེད་མཁན་ཅིག་ང་ཚོ་གཅིག་གྱུར་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་ང་རང་ཚོ་མི་ཡིན་པའི་ཆ་ནས་འཛམ་བུ་གླིང་འདིའི་སྒང་གི་བརྩེ་བ་ཟེར་ཡ་དེ་ཡ། གོང་འཕེལ་གཏོང་ཡག་ཅིག་དང། ལྷག་པར་དུ་ཡང་ང་ཚོ་འདི་ཡིན་ཏེ་བཅོམ་ལྡན་འདས་ཀྱི་རྗེས་འབྲང་བྱམས་སྙིང་རྗེ་ཟེར་ཡ་དེ་གཙོ་བོ་གསུང་མཁན་གྱི་སྟོན་པ་གཅིག་གི་རྗེས་འབྲང་ཡིན་དུས་ཙ་ན་ང་རང་འཛམ་བུ་གླིང་འདིའི་སྒང་ལ་བྱམས་བརྩེ་ཟེར་ཡ་དེ་གོང་འཕེལ་གཏོང་ཡ་འདི་ང་ཚོ་ཚང་མ་ལོ་ལས་འགན་རེད་ད། ཡང་གོང་ས་མཆོག་གིས་མགོན་པོ་གང་ཉིད་ཀྱི་ཐུགས་རྒྱུད་ལ་ཚོགས་ལམ་གྱི་རྟོགས་པ་བརྙེས་པ་དང། སྦྱོར་ལམ་དགའ་རབ་ཡོང་གི་ཡོད་པ་གི་བཟོ་ཡོད་པ། དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་རྒྱུ་ཡིན་པ་མ་ཟད། ས་བཅུ་ལམ་ལྔ་བགྲོད་ནས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་རྒྱུ་དེ་བློ་ནའང་ཧ་ཅང་གསལ་པོ་འདུག་ཅེས་བཀའ་གནང་གི་འདུག། ང་དེ་ནས་ཡང་ཚོགས་ལམ་ཕལ་ཆེར་ཐོབ་ཡོད་རེད། ད་སྦྱོར་ལམ་དགའ་རབ་ཅིག་ཡོང་གི་ཡོད་བསམ་གྱི་འདུག་ད་དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་ཡོང་གི་རེད། ང་རང་ཕལ་ཆེར་ད་ཚོད་དཔག་རུ་བྱེད་དུས་ཚོགས་ལམ་ཐོབ་ཡོད་རེད། ད་སྦྱོར་ལམ་སྒང་ལ་ཡར་འགྲོ་བསྡད་ཀྱི་ཡོད་རེད། དེ་ནས་ས་དང་པོ་གཉིས་པ་གསུམ་པ་བཞི་པ་དུ་བྱས་ནས་ཨེ་ནི་ས་བཅུ། ས་བཅུ་ལམ་ལྔ་འདི་བགྲོད་ནས་ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་གི་གང་ལྟར་ཕ་གི། བློའི་ནང་ལ་གསལ་པོ་ཞེ་པོ་ཞིག་འདུག་བསམ་བློ་གཏོང་གི་ཡོད་ངེས་རེད། ཡང་གོང་ས་མཆོག་གིས་ད་དུང་ལྷོ་ཀོ་རི་ཡ་གི་དད་ལྡན་པ་ཚོར་སངས་རྒྱས་ཀྱི་ཆོས་ནི། སེམས་ལ་བཟོ་བཅོས་བརྒྱབ་ནས་འགྲོ་དགོས་པ་ཞིག་ཡིན་པ་དེ་ཧ་ཅང་ཡག་པོ་རེད། བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་སླེབས་ཡོང་དུས་ཚེ་སྒྲུབ་ཞེས་ཟུར་དུ་ངས་དམིགས་བསལ་དོ་སྣང་བྱེད་ཀྱི་མེད་པར། གང་ལྟར་སེམས་ཀྱི་ཞི་བདེ་དེས་ལུས་ཀྱི་འབྱུང་བ་ཆ་སྙོམས་པ་ནི་ཚེ་སྒྲུབ་ངོ་མ་དེ་ཡིན་པ་སོགས་བཀའ་སྩལ་བར། ལྷོ་ཀོ་རི་ཡའི་དད་ལྡན་པ་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་གོང་ས་མཆོག་ལ་རང་གི་བསམ་ཚུལ་ལྷུག་བརྗོད་དང། ཆོས་ཀྱི་ཉམས་ལེན་དང་འབྲེལ་བའི་དཀའ་གནད་ལ་དྲི་བ་དྲིས་ལན་སོགས་ཀྱང་གནང་ཡོད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡིན། ཉི་ཧོང་སྐུ་ཚབ་དོན་གཅོད་མཆོག་གིས་ཀོ་རི་ཡའི་ཇོ་ཁེ་ཆོས་ཚོགས་ཀྱིས་བོད་དོན་ཐོག་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན་ཉི་ཧོང་དང་ཤར་ཨེ་ཤེ་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ལྷོ་ཀོ་རི་ཡའི་རྒྱལ་ས་སེ་འུལ་ནང་འཚམས་གཟིགས་ཕེབས་སྐབས་ཇོ་དགེ Order of Korean Buddhism Central Council འམ་ཀོ་རི་ཡའི་ཇོ་དགེ་ཆོས་ཚོགས་ཀྱི་དབུ་བླ Ju Kyung མཆོག་གིས་གཙོས་ཚོགས་མི་རྣམས་མཇལ་འཕྲད་གནང་འདུག་མཇལ་འཕྲད་སྐབས་སྐུ་ཚབ་དོན་གཅོད་མཆོག་གིས། ཁྱེད་རྣམས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ཐུགས་འཚབ་དང་འབྲེལ་གླེང་སློང་གནང་བ་དཔེར་ན་ལོ་འདིའི་ཕྱི་ཟླ་དྲུག་པའི་ནང་ལྷོ་ཀོ་རི་ཡའི་མང་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བོད་ནང་འཚམས་འདྲི་ལྟ་སྐོར་སྐྱོད་པའི་རྗེས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་གི་ཡོད་ལུགས་བཤད་བཞིན་པ་ནི་གནས་ཚུལ་རྙིང་པ་རེད་ཅེས་གསུངས་པ་དེར་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དང་ད་ག་ནང་བཞིན་གོང་ཞུས་ཆོས་ཚོགས་བཅས་ནས་ཐུགས་འཚབ་དང་བཅས་སྐྱོན་བརྗོད་གནང་བར་བརྟེན་མཐའ་མ་གནད་དོན་དེར་ཁོང་ཚོས་དགོངས་སེལ་ཞུ་དགོས་བྱུང་ཡོད་པ་བཅས་ཀྱི་ལངས་ཕྱོགས་དང་རྣམ་འགྱུར་དེར་སྐུ་ཚབ་དོན་གཅོད་མཆོག་ནས་ཁོང་རྣམས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་གསུངས་གནང་འདུག་དེ་ཡང་སྐུ་ཚབ་དོན་གཅོད་མཆོག་གིས་བོད་ཀྱི་དཀའ་རྙོག་དེ་ནི་ད་ལྟའང་ཛ་དྲག་པོ་ཞིག་ཡིན་སྟབས་གྲོས་ཚོགས་འཐུས་མི་ཁག་ཅིག་གིས་སྐབས་དེར་གསུངས་པའི་གནད་དོན་ལ་སྐྱོན་བརྗོད་ཕོག་ཡོད་རེད་ཅེས་གསུངས་འདུག་ཡང་སྐུ་ཚབ་དོན་གཅོད་མཆོག་གིས་མུ་མཐུད་ནས་རྩ་བའི་ད་ལྟའི་དུས་རབས་འདི་ནི་ཕྱི་དངོས་པོ་གལ་ཆེན་པོ་བརྩི་བའི་དུས་ཚིགས་ཤིག་རེད། འོན་ཀྱང་འཛམ་གླིང་ནང་ཞི་བདེ་དང་བརྟན་བརླིང་ཡོང་ཐབས་སུ་ནང་པའི་ཆོས་དང་ནང་ཆོས་ཀྱི་ལམ་ནས་སྤྱི་ཚོགས་ལ་ཕན་རླབས་ཆེན་པོ་བསྐྲུན་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད། ད་ག་ནང་བཞིན་དབུ་བླ་ཇུ་ཀེ་འོང་མཆོག་གིས་ད་ལྟའི་དུས་ཚོད་འདིར་བསམ་ཤེས་མེད་པའི་འགོ་ཁྲིད་ཚོའི་བྱས་རྗེས་ལ་བརྟེན་དམག་འཁྲུག་གི་དུས་སྐབས་ཤིག་ཆགས་ཡོད་ལ་ཚང་མར་གདུང་སེམས་མཉམ་སྐྱེད་ཡོད་ཅེས་གསུངས་པ་དང་ཆབས་ཅིག་ཀོ་རི་ཡའི་མི་དམངས་མང་པོས་སྤྱི་ནོར ྋགོང་ས་ཏཱ་ལའི་བླ་མ་མཆོག་ཀོ་རི་ཡ་ནང་གདན་འདྲེན་ཞུ་ཐབས་ཀྱི་འདུན་པ་སྟོན་གྱི་ཡོད་ལ་ང་ཚོས་ཀྱང་དེ་ལྟར་བསམ་དོན་འགྲུབ་ཐབས་བྱེད་ཀྱི་ཡོད། ནམ་ཞིག ྋགོང་ས་ཏཱ་ལའི་བླ་མ་མཆོག་ཀོ་རི་ཡ་ནང་ཆིབས་བསྒྱུར་གནང་ཐུབ་པའི་རེ་སྨོན་ཞུ་གི་ཡོད། བོད་ནི་ང་ཚོ་ཀོ་རི་ཡ་དང་རྒྱང་ཐག་རིང་པོ་གང་ཡང་མ་རེད་ལ་ང་ཚོའི་དབར་ཆོས་འབྲེལ་གྱི་འབྲེལ་ཡོད་མུ་མཐུད་ནས་སྔར་ལྷག་བཟང་དུ་གཏོང་ཐབས་འབད་བརྩོན་བྱེད་ཀྱི་ཡིན་ཞེས་གསུངས་འདུག། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི Snow Leopard སྟེ་གངས་གཟིག་ཞེས་པའི་གློག་བརྙན་དེར་ཊོཀ་ཡོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་བྱ་དགའ་མཐོ་ཤོས་དེ་ཐོབ་འདུག་དེ་ཡང་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ཊོཀ་ཡོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་སུམ་ཅུ་སོ་དྲུག་པའི་བྱ་དགའ་གསལ་བསྒྲགས་བྱས་པའི་ནང་དུ་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན་གངས་གཟིག་ཞེས་པར་ཊོཀ་ཡོ Grand Prix Prize ཞེས་པའི་གློག་བརྙན་དུས་སྟོན་དེའི་བྱ་དགའ་ཆེས་མཐོ་ཤོས་དེ་ཐོབ་འདུག་གངས་གཟིག་ཞེས་པའི་གློག་བརྙན་དེ་ནི Leopard འམ་གསའ་གཟིག་ཞིག་འབྲོག་པའི་ཁྱིམ་ཚང་དུ་འཛུལ་ནས་ལུག་དགུ་བསད་པའི་རྗེས་ཁྱིམ་མི་ཚོས་གསའ་གཟིག་དེ་ཉིད་གསོད་མི་གསོད་ཀྱི་ཐད་རྩོད་གླེང་བྱས་པའི་ནང་དོན་བརྒྱུད་མི་དང་སྲོག་ཆགས་གཉིས་ཇི་ལྟར་མཉམ་དུ་འཚོ་སྡོད་བྱེད་པའི་སྐོར་གྱི་གཏམ་རྒྱུད་བཤད་ཡོད་པ་དང་གློག་བརྙན་དེའི་ཨེ་ཤེ་ཡའི་གློག་བརྙན་དུས་སྟོན་ཆེ་གྲས་གཞན་གསུམ་གྱི་འོས་མིར་བདམས་ཐོན་བྱུང་ཡོད་པ་རེད། གློག་བརྙན་དེ་ནི་འདི་ལོ་སྤྱི་ཟླ་ལྔ་པའི་ནང་འདས་གྲོངས་སུ་ཕྱིན་པའི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱིས་ཕབ་སྐྲུན་གནང་བའི་གློག་བརྙན་མཐའ་མ་གཉིས་ཀྱི་གྲས་གཅིག་ཡིན་པ་རེད། ཁོང་གིས་ད་བར་ལྷིང་འཇགས་ཀྱི་མ་ཎི་རྡོ་འབུམ་དང་འཚོལ། ཁྱི་རྒན་དང། གཡང་མདའ། ཐར་ལོ་སོགས་ཀྱི་གློག་བརྙན་རིགས་བཅུ་བཞི་ལྷག་འཁྲབ་ཁྲིད་གནང་སྟེ་བོད་ཕྱི་ནང་གཉིས་ནས་དགའ་བསུ་ཆེན་པོ་ཐོབ་ཡོད་པ་མ་ཟད་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཆེ་ཁག་ནས་གཟེངས་རྟགས་ཁག་ཅིག་ཐོབ་མྱོང་བའི་ཁྲོད་ཁོང་གི་གློག་བརྙན་ཐར་ལོ་དང་ཁྱི་རྒན། ལག་དམར་དང་དབུགས་ལྒང་བཅས་ལ་རྒྱལ་སྤྱི། རྒྱལ་སྤྱི་ཝེ་ནེས་དང་ཨ་རི། Brooklyn། ཐའེ་ཝན་དང་རྒྱ་ནག་གི་གློག་བརྙན་དུས་སྟོན་སོགས་ཀྱི་ཐོག་གཟེངས་རྟགས་བྱ་དགའ་ཐོབ་སྟེ་རྒྱལ་སྤྱིའི་སྟེང་པད་མ་ཚེ་བརྟན་ལགས་ནི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པའི་ཚབ་མཚོན་ཐུབ་པའི་མི་སྣ་ལྟ་བུར་གྱུར་ཡོད་ལ་ཁོང་གི་གློག་བརྙན་གྲགས་ཅན་ཐར་ལོ་ལ་རྒྱལ་ཁབ་འདྲ་མིན་གྱི་གཟེངས་རྟགས་མི་འདྲ་བ་བཅུ་གཉིས་ཐོབ་ཡོད་འདུག། ཧྥ་རན་སིའི་གྲོས་ཚོགས་ཀྱི་གསང་བའི་ལས་དོན་ཚོགས་ཆུང་ནས་ཕྱིའི་རྒྱལ་ཁབ་ཁག་ནས་ཧྥ་རན་སིའི་ནང་སྲིད་ལ་ཐེ་བྱུས་བྱེད་ཤུགས་ཆེ་རུ་འགྲོ་གི་ཡོད་པའི་སྙན་ཐོ་ཞིག་བཏོན་འདུག། གཟའ་ཕུར་བུའི་ཉིན་ཧྥ་རན་སིའི་གྲོས་ཚོགས་ཀྱི་གསང་བའི་ལས་དོན་ཚོགས་ཆུང་གི་ལོ་འཁོར་སྙན་ཐོ་བཏོན་པ་དེའི་ནང་རྒྱ་ནག་དང་ར་ཤི་ཡ་གཙོ་བོར་གྱུར་པའི་ཕྱིའི་རྒྱལ་ཁབ་ཁག་ནས་ཧྥ་རན་སིའི་ནང་སོ་ལྟ་བྱས་པ་དང་གནས་ཚུལ་འཁྱོག་བཤད་ཀྱི་དཀྲོག་གཏམ་སྤེལ་རྒྱུ་སོགས་ཀྱི་ཐེ་ཇུས་བྱེད་ཤུགས་ཆེ་རུ་འགྲོ་གི་ཡོད་སྟབས། རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་དང་འབྲེལ་བའི་ལས་དོན་སྤེལ་ཕྱོགས་སོགས་ཕུགས་རྒྱང་རིང་བོ་གདོང་ལེན་བྱེད་ཕྱོགས་ཀྱི་མཐུན་རྐྱེན་ལྡེང་ངེས་མེད་པ་དང་ནུས་པ་ཆེན་པོ་མེད་ལུགས་བཀོད་པ་དང་སྦྲགས་སྙན་ཐོའི་ནང། ཨ་མི་རི་ཀའི་གྲོས་ཚོགས་ནས་ཁྲིམས་གཞི་གཏན་འབེབས་བྱས་པ་ལྟར་ཧྥ་རན་སིའི་ངོས་ནས་ཀྱང་གྲོས་གཞི་བཏོན་པའི་འོག་ཕྱིའི་རྒྱལ་ཁབ་ཁག་ནས་ཧྥ་རན་སིའི་རྒྱལ་ཁབ་ལ་གནོད་གཞིའི་ལས་དོན་སྤེལ་མཁན་བྱེད་གཏེ་ཚོའི་དངུལ་དངོས་གཞུང་བཞེས་གཏང་རྒྱུ་དང་འགྲུལ་བཞུད་བཀག་སྡོམ་བྱེད་ཐབས་སུ་དམིགས་ནས་ཁྲིམས་གཞི་གཏན་འབེབས་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་བཀོད་ཡོད་པ་རེད།

ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཨུ་རུ་སུའི་དམག་འཁྲུག་བསླངས་པར་རྒྱབ་སྐྱོར་བྱེད་མཁན་མི་སྣ་རྩད་གཅོད་མུ་མཐུད་གནང་རྒྱུ་ཡིན་ལུགས་ནན་བརྗོད་གནང་འདུག་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཨུ་རུ་སུས་ཐོག་མཐའ་བར་གསུམ་དུ་རྒྱལ་ཁབ་གཞན་གྱི་མི་སྒེར་དང་དངོས་ཚན་ལ་བརྟེན་ནས་རང་གི་དམག་དཔུང་ལ་ཁ་གསབ་འདོན་སྤྲོད་བྱེད་པ་མ་ཟད་དམག་འཁྲུག་རྒྱུན་འཁྱོངས་བྱེད་བཞིན་པ་ཡོད་པ་གསུངས་འདུག་ཐེངས་འདིའི་ཨ་རིས་བཀག་སྡོམ་བྱས་པའི་དམིགས་ཡུལ་ནི་ཊར་ཀི་དང་རྒྱ་ནག་ཨ་རབ་བཅས་ཀྱིས་ཐོག་མཐའ་བར་གསུམ་དུ་ཨུ་རུ་སུར་ཞི་དྲག་གཉིས་ལ་གོ་ཉིས་ཆོད་ཀྱི་ཚོང་ཟོག་དང་མཚོན་ཆ་འདོན་སྤྲོད་བྱེད་པར་གནད་འགག་དེར་ཐུག་གི་ཡོད་འདུག་ཨ་རིའི་ནོར་སྲིད་ལས་ཁུངས་ཀྱིས་བཀོད་ཁྱབ་བཏང་བའི་བཀག་སྡོམ་གསར་པ་དེའི་ནང་བཀག་སྡོམ་བྱ་ཡུལ་གསར་པ་བརྒྱ་དང་སུམ་ཅུ་ཡོད་པ་དང། ཡང་ཨ་རིའི་ནོར་སྲིད་ལས་ཁུངས་ཀྱི་གསལ་བསྒྲགས་གཞན་ཞིག་གི་ནང་ཨུ་རུ་སུར་དམག་འཐབ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་མཁན་གྲངས་སུམ་ཅུ་ཨ་རིའི་ཐོ་གཞུང་ནག་པོའི་ནང་བཀོད་ཡོད་པ་ནས་གཅིག Uzbekistan ནས་ཡིན་པ་དང་ལྷག་འཕྲོས་བཅུ་གཉིས་ར་ཤི་ཡ་ནས་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་ཐའེ་ཝན་མཚོ་གླིང་སྟེང་གནམ་དམག་གནམ་གྲུ་སོགས་བཏང་ནས་སུན་གཙེར་བཟོ་བཞིན་པར་གདོང་ལེན་བྱེད་དགོས་སུ་གྱུར་ཡོད་འདུག་དེ་ཡང་ཐའེ་ཝན་བདེ་སྲུང་ལས་ཁུངས་ནས་སྤྱི་བསྒྲགས་སྤེལ་བའི་ནང་གསལ་ལྟར་ན། ཁ་སང་གཟའ་ཕུར་བུའི་ཉིན་རྒྱ་ནག་གི་གནམ་དམག་གནམ་གྲུ་ཉི་ཤུ་ཙམ་དང་གནམ་ཐོག་ནས་སོ་ལྟ་བྱེད་རྒྱུའི་འཕྲུལ་རིགས Drone སོགས་ཐའེ་ཝན་མཚོ་གླིང་གི་ལྷོ་བྱང་ནུབ་རྒྱུད་སོགས་ཀྱི་མངའ་ཁུལ་དུ་འཕུར་སྐྱོད་བྱས་ཡོད་པ། དེར། ཐའེ་ཝན་གྱི་གནམ་དམག་ཚན་པའི་ངོས་ནས་གདོང་ལེན་བྱེད་དགོས་བྱུང་ཡོད་ལུགས་བཀོད་འདུག་ཡིན་ནའང་རྒྱ་ནག་གི་ངོས་ནས་གནད་དོན་དེའི་ཐད་འགྲེལ་བརྗོད་དམིགས་བསལ་གང་ཡང་གསལ་བཤད་བརྒྱབ་མེད་པ་རེད། སྤྱིར་བཏང་མང་གཙོའི་ལམ་ལུགས་ལྡན་པའི་ཐའེ་ཝན་འདི་བཞིན་རྒྱ་ནག་གི་མངའ་ཁོངས་ཡིན་ཞེས་བཤད་ནས་ནམ་ཞིག་ཐའེ་ཝན་འདི་བཞིན་རྒྱ་ནག་སྐམ་ས་ཆེན་པོ་དང་ཟླ་སྒྲིལ་གཏོང་རྒྱུ་ཡིན་ལ་ཐའེ་ཝན་རང་བཙན་ལོགས་སུ་ངོས་འཛིན་བྱས་པ་ཡིན་ན་འགྲིག་གི་མེད་ཅེས་གཏམ་བཤད་སྤེལ་བཞིན་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་ལྟར་ན་བདུན་ཕྲག་འདིའི་ནང་ཐའེ་ཝན་ལ་དམིགས་ནས་གནམ་དམག་གནམ་གྲུ་སོགས་ཡང་སེ་བཏང་ཡོད་པའི་རྒྱུ་མཚན་གཅིག་ནི་ཨ་རིའི་འབྲེལ་ཡོད་ཚོའི་མཉམ་ཆེས་མཐོའི་དཔོན་རིགས་དབར་མཇལ་འཕྲད་གནང་རྒྱུའི་དུས་ཚེས་དང་བསྟུན་ནས་གནོན་ཤུགས་སྤྲོད་རྒྱུའི་ཆེད་ཡིན་ལུགས་མིང་འདོན་མ་བྱས་པའི་ཐའེ་ཝན་གྱི་བདེ་སྲུང་དང་འབྲེལ་བའི་དཔོན་རིགས་ཤིག་ནས Reuters གསར་ལས་ཁང་ལ་དགོངས་ཚུལ་གསུངས་འདུག། འདས་པའི་བདུན་ཕྲག་དེའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་མི་རི་ཀའི་ཆེས་མཐོའི་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་འདུག་ཡུལ་གཉིས་དབར་མུ་མཐུད་ནས་གྲོས་མོལ་གནང་རྒྱུའི་གྲོས་མཐུན་ཡང་བྱུང་ཡོད་པ་རེད། མེན་མར་གྱི་གྲངས་ཉུང་མི་རིགས་ཀྱི་གྱེན་ལོག་དྲག་ཆས་ཚོགས་པ་དང་མེན་མར་དྲག་པོའི་སྒྲིག་འཛུགས་ཀྱི་གཞུང་དམག་དབར་ས་མཚམས་ཁུལ་དུ་འཁྲུག་འཛིང་བྱུང་བའི་ཉིན་ཤས་སོང་རྗེས་མེན་མར་དྲག་པོའི་སྒྲིག་འཛུགས་ཀྱི་མཐའ་མཚམས་ཀྱི་ཉེ་འདབས་ས་ཁུལ་ལ་སྟངས་འཛིན་བྱེད་དཀའ་བའི་གནས་སུ་ལྷུང་ཡོད་པ་རེད། མེན་མར་དྲག་པོའི་སྒྲིག་འཛུགས་ཀྱིས་མི་དམངས་ཀྱིས་འོས་འདེམས་བྱས་པའི་སྲིད་གཞུང་གི་སྲིད་དབང་འཕྲོག་པ་ནས་བཟུང་མེན་མར Junta དྲག་པོའི་ཚོགས་པར་འཕྲད་པའི་དམག་དོན་གྱི་རྙོག་འཛིང་ཆེ་ཤོས་ཤིག་ཡིན་པ་གནས་ཚུལ་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག་དེ་ཡང་ཟླ་སྔོན་མའི་ཚེས་ཉི་ཤུ་བདུན་རེས་གཟའ་པ་སངས་ཉིན་ནས་བཟུང་མེན་མར་ནང་གྲངས་ཉུང་མི་རིགས་ཀྱི་གྱེན་ལོག་ཚོགས་པ་གསུམ་མཉམ་འབྲེལ་གྱིས་གྲོང་ཁྱེར་དང་གྲོང་རྡལ་ཁག་ཅིག་དང་ས་མཚམས་ཉེ་འགྲམ་གྱི་དམག་དོན་ལྟ་སྲུང་ཁང་ཁག་ཅིག་ལ་དབང་བསྒྱུར་བྱས་ཡོད་པ་རེད་ལྷག་པར་དུ་རྒྱ་ནག་དང་ཉོ་ཚོང་འབྲེལ་མཐུད་བྱེད་པའི་ས་ཁུལ་གྱི་འགྲོ་ལམ་བཀག་པ་བཅས་བྱུང་ཡོད་པས་མེན་མར་བྱང་ཕྱོགས་ཀྱི་ཤན་མངའ་ཁུལ་ལ་འཐབ་འཛིང་ཛ་དྲག་ཏུ་གྱུར་ཡོད་འདུག་རྒྱ་ནག་ཡུན་ནན་ཞིང་ཆེན་གྱི་ས་མཚམས་དང་འབྲེལ་བའི་མེན་མར་གྱི་ཆིང་ཞུའེ་ཧོ་གྲོང་རྡལ་དེ་ནི་རྒྱ་ནག་དང་ཉོ་ཚོང་འབྲེལ་མཐུད་བྱ་ཡུལ་ལྟེ་གནས་ཀྱི་གྲས་ཤིག་ཡིན་པས་གྲོང་རྡལ་དེར་སྟངས་འཛིན་བྱེད་དབང་ཤོར་ཚེ་རྒྱལ་ཁབ་དེ་གཉིས་ཀྱི་དཔལ་འབྱོར་ལ་ཤུགས་རྐྱེན་ཐེབས་ངེས་པ་ཡིན་པ་དང། རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྙོག་གླེང་དེའི་རྐྱེན་པས་མི་མང་སྟོང་ཕྲག་མང་པོ་ཡུལ་གྱར་དུ་འགྲོ་དགོས་པར་ཐུགས་འཚབ་གནང་བཞིན་ཡོད་འདུག་མེན་མར་གྱི་མཐའ་མཚམས་ས་ཁུལ་དེ་ནི་ཡུན་རིང་པོ་ནས་བཟུང་ཐོག་མཐའ་བར་གསུམ་དུ་གྲངས་ཉུང་མི་རིགས་ཀྱི་དྲག་ཆས་ཚོགས་པ་སྣ་ཚོགས་གནས་སྡོད་བྱ་ཡུལ་ཞིག་ཡིན་ཞིང་དེའི་ནང་གི་དྲག་ཆས་ཚོགས་པ་འགའ་ཞིག་གིས་ལོ་ངོ་བཅུ་ཕྲག་འགའ་ཤས་རིང་དྲག་པོའི་དམག་མིའི་སྒྲིག་འཛུགས་ལ་འཐབ་རྒོལ་བྱས་ཏེ་རང་སྐྱོང་ཡོང་ཐབས་འཐབ་རྩོད་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་སྲིད་བློན་འདས་པོ་ལི་ཁག་ཅིང་གི་དུར་འཇུག་མྱ་ངན་མཛད་སྒོ་རྒྱས་སྤྲོས་མེད་པའི་ཐོག་ནས་བྱས་ཡོད་འདུག་དེ་ཡང་རྒྱ་ནག་གི་སྲིད་བློན་འདས་པོ་ལི་ཁག་ཅང་ལ་མང་ཚོགས་ཀྱི་མྱ་ངན་གུས་འདུད་ཀྱི་མངོན་གསལ་དོད་པོ་མི་ཡོང་བའི་ཆེད་སྐུ་ཕུང་དུར་འཇུག་མྱ་ངན་མཛད་སྒོ་གུ་དོག་ཆེ་ལ་སྟངས་འཛིན་རང་བཞིན་ཆེ་བའི་ཐོག་ནས་བྱས་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཡང་དུར་འཇུག་གི་མཛད་སྒོའི་ཐོག་མཉམ་ཞུགས་བྱས་ཡོད་པ་རེད། སྲིད་བློན་ཟུར་པ་ལི་ཁག་ཅན་བདུན་ཕྲག་སྔོན་མ་སྙིང་རྩ་འགག་ནས་རྒྱ་ནག་གི་གྲོང་ཁྱེར་ཧྲང་ཧེ་དུ་གློ་བུར་འདས་གྲོངས་སུ་ཕྱིན་པ། རྒྱ་ནག་གཞུང་གིས་གསལ་བསྒྲགས་བྱས་ཡོད་ཅིང་ཁོང་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་བློ་ཁ་མི་མཐུན་པའི་དཔོན་རིགས་ཤིག་ཡིན་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཨིན་ཇིའི Oxford མཐོ་རིམ་གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་བསྟི་གནས་ཁང་གི་ཞིབ་འཇུག་ལས་རོགས George Magnus ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་མི་དམངས་ཀྱིས་ལི་ཁག་ཅིང་ལ་མྱ་ངན་གྱི་ཚོར་བ་ཤུགས་ཆེན་པོ་མི་ཡོང་བ་སྔོན་འགོག་ཆེད་རྒྱ་ནག་གཞུང་གི་ངོས་ནས་དུར་འཇུག་གི་བྱ་རིམ་ཁག་མགྱོགས་མྱུར་ཐག་གཅོད་ཟིན་པ་བྱེད་རྒྱུ་དེ་ཡིན་ནའང། རྒྱ་ནག་མི་དམངས་ཀྱི་ངོས་ནས་ལི་ཁག་ཅིང་ནི་ད་ལྟ་དང་མི་འདྲ་བའི་མ་འོངས་རྒྱ་ནག་གི་རྟགས་མཚན་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པ་གསུངས་འདུག་གཞན་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཡོད་པའི་དབྱིན་ཇིའི་བྷི་བྷི་སི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་ནང་མངོན་གསལ་དོད་པོ་ཞི་ཅིན་ཕིང་དང་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་གྱི་གཏམ་བཤད་དང་རྣམ་འགྱུར་བསྟན་རྒྱུ་ཉེན་ཁ་ཆེ་བའི་རང་བཞིན་ཞིག་ཡིན་པར་བརྟེན་ལི་ཁག་ཆང་འདས་པོ་ཁོང་ལ་མྱ་ངན་དང་གུས་འདུད་ཀྱི་རྣམ་འགྱུར་བསྟན་པའི་ཐོག་ནས་ད་ལྟའི་རྒྱ་ནག་གི་དབང་འཛིན་པ་ཚོའི་བྱེད་སྟངས་ལ་མང་ཚོགས་ཀྱི་འདོད་པ་མེད་པའི་རྣམ་འགྱུར་ཤུགས་ཆེ་མཚོན་ཐབས་བྱེད་བཞིན་ཡོད་ལུགས་གསུངས་འདུག་ལི་ཁག་ཆང་འདས་གྲོངས་སྐབས་ལོ་ན་དྲུག་ཅུ་རེ་བརྒྱད་ལས་ཟིན་མེད་ཀྱང་སྔ་ལོ་ལོ་ནའི་བབ་ཀྱི་ཐོག་ནས་དབང་ནུས་ཆེ་བའི་རྒྱ་ནག་དམར་ཤོག་ཚོགས་པའི་དབུས་རྒྱུན་ལས་ཁང་གི་ཚོགས་མི་ནས་རྒན་ཡོལ་དུ་ཕྱིན་ཡོད་པ་རེད། ཡང་ཨོགས་ཕོར་གཙུག་ལག་སློབ་གཉེར་ཁང་གི་རྒྱ་ནག་བསྟི་གནས་ཁང་གི་ཉམས་ཞིབ་པ George Magnus ལགས་ཀྱིས་ལི་ཁག་ཅང་ནི་པེ་ཅིང་སློབ་ཆེན་ནས་འབུམ་རམས་པའི་སློབ་ཐོན་ཟིན་པ་ཡིན་སྟབས་རྒྱ་ནག་གི་འགོ་ཁྲིད་གཞན་ཚོ་ལས་མཐོང་རྒྱ་ཆེ་བར་ངོས་འཛིན་བྱེད་ཀྱི་ཡོད་པ་གསུངས་ཤིང། ཁོང་ནི་རྒྱ་ནག་གི་དཔོན་རིགས་དབང་ཚད་ཆེ་ཤོས་ཨང་གཉིས་པ་དེ་གནང་ཡོད་པ་དང་ཁོང་རྒྱ་ནག་གི་སྲིད་འཛིན་ཟུར་པ་ཧུའུ་ཅིན་ཐའོ་དང་བློ་ཐག་ཉེ་བའི་དཔོན་རིགས་ཤིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་འདུག་རྒྱ་ནག་མི་མང་གིས་ལི་ཁག་ཅིང་ལ་མྱ་ངན་གདུང་སེམས་མཉམ་སྐྱེད་བྱེད་དགོས་དོན་ནི་ལི་ཁག་ཅིང་ནི་དཔོན་རྒྱུད་ཅན་གྱི་ཞི་ཅིན་ཕིང་དང་མི་འདྲ་བར་མི་སེར་དཀྱུས་མའི་བུ་ཕྲུག་དང་ཁོང་གིས་ནམ་རྒྱུན་དོ་ཁུར་བྱེད་ས་གཙོ་བོ་དེ་ཡང་ཕྱུག་པོ་མ་ཡིན་པའི་མི་སེར་དཀྱུས་མའི་བདེ་སྡུག་གཙོ་བཟུང་བྱེད་མཁན་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག་ལོ་གསུམ་གྱི་སྔོན་ལ་ལི་ཁག་ཅན་གྱིས་གསར་འགོད་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་གི་མི་གྲངས་དུང་ཕྱུར་དྲུག་གི་ཟླ་རེའི་ཡོང་འབབ་རྒྱ་སྒོར་ཆིག་སྟོང་ལས་མེད་པ་དེ་ནི་ཟླ་རེའི་ཁང་གླ་ལའང་ལྡེང་ངེས་ཤིག་མེད་པ་གསུངས་མྱོང་ཡོད་པ་རེད། ཡང་ལི་ཁེ་ཆང་གིས་བོད་ཐོག་སྟངས་འཛིན་བྱེད་སྟངས་ནི་རྒྱ་ནག་གི་དཔོན་རིགས་གཞན་དང་གཅིག་མཚུངས་ཡིན་པར་མ་ཟད་ལི་ཁེ་ཆང་རྒྱ་ནག་གི་སྲིད་བློན་བྱས་པའི་དུས་ཡུན་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བོད་ནང་དམ་དྲག་བྱེད་ཤུགས་ཆེ་རུ་བཏང་བའི་སྲིད་བྱུས་ལག་བསྟར་བྱས་པ་དང་དུས་མཉམ་ཁེལ་ཞིང་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་འགན་སྲུང་ཐོག་ལས་དོན་དམིགས་བསལ་བྱེད་མྱོང་མེད་པ་རེད། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་ལྕམ་གཉིས། སྐུ་ཕུང་ལ་གུས་ཕྱག་གསུམ་རེ་ཕུལ་བ་དང་འགོ་ཁྲིད་ཟུར་པ་ཧུའུ་ཅིན་ཏོ་ཡང་མེ་ཏོག་ཕྲེང་བ་ཕུལ་ནས་མྱ་ངན་བྱས་པ་སོགས་ཀྱི་གནས་ཚུལ་བཀོད་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད།

ཧྥི་ལི་པིན་སི་གི་རྒྱལ་ས་མ་ནི་ལའི་གྲུ་ཁར་འབྱོར་ཡོད་པ་རེད་འདུག་ད་ཐེངས་ཨ་མི་རི་ཀའི་དམག་གི་གནམ་གྲུ་ཐེག་པའི་དམག་གྲུ་དེ་ཧྥི་ལི་པིན་སི་ནང་འབྱོར་བ་དེས་རྒྱལ་ཁབ་གཉིས་ཀྱིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་རང་དབང་ལྡན་ལ་སྒོ་དབྱེ་ལྡན་པ་ཞིག་གཉེར་རྒྱུའི་གནད་འགག་དེ་མངོན་པར་བྱས་ཡོད་པ་རེད།

USS Antietam ཞེས་པའི་དམག་གྲུ་གཉིས་དང་གནམ་དམག་གི་དཔུང་སྡེ་གཅིག་ཀྱང་འབྱོར་ཡོད་པ་རེད་འདུག་གོང་ཞུས་ཨ་མི་རི་ཀའི་མཚོ་གྲུ་དེ་དག་དང་དེའི་ནང་དྲག་པོའི་དཔུང་དམག་རྣམས་ཧྥི་ལི་པིན་སི་རྒྱལ་ཁབ་ནང་ཡོད་སྐབས་ཕན་ཚུན་ལས་དོན་དང། སྒེར་གྱི་འབྲེལ་བ་ཁག་མུ་མཐུད་ནས་གཉེར་གནང་རྒྱུ་ཡིན་པ་རེད་འདུག། ཨ་མི་རི་ཀའི་ངོས་ནས་ཧྥི་ལི་ཕིན་སི་རྒྱལ་ཁབ་ཀྱི་སའི་བདག་ཐོབ་དང་མངའ་ཁུལ་གྱི་ཞི་བདེ་ཆེད་དྲག་པོའི་རོགས་རམ་དང་སྦྱོང་བརྡར་དང་དངོས་ཆས་ཁག་སྦྱོར་སྤྲོད་གནང་ཡོད་པ་རེད། ཉེ་བའི་དུས་སྐབས་ཨ་མི་རི་ཀ་དང་ཧྥི་ལི་ཕིན་སི་རྒྱལ་ཁབ་གཉིས་མཉམ་ལས་གནང་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧྥི་ལི་ཕིན་སི་གྱི་མཚོའི་བདག་ཐོབ་ཀྱི་རྩོད་རྙོག་ཁག་དང་འབྲེལ་བའི་ཐོག་གདོང་ལེན་གནང་ཡོད་པ་རེད། ཨ་མེ་རི་ཁའི་མེ་ཤུགས་འཕུར་མདེལ་ཐོགས་པའི་དམག་གི་མཚོ་གྲུ་དེ་དག་ཨ་མེ་རི་ཁའི། US། Seventh Fleet ཞེས་པའི་དམག་གི་གནམ་གྲུ་ཐོགས་པའི་མཚོ་གྲུ་དེ་ཡོད་སའི་མངའ་ཁུལ་གྱི་མཚོ་དེར་རྒྱ་གར་དང་ཞི་བདེ་རྒྱ་མཚོ་དེ་རང་དབང་ལྡན་ལ་སྒོ་དབྱེ་ལྡན་པ་ཞིག་གཉེར་རྒྱུའི་ལས་དོན་ལ་རམ་འདེགས་གནང་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག། ཨ་མི་རི་ཀའི། US། Seventh Fleet། ཞེས་པའི་དམག་གི་མཚོ་གྲུ་དེ་ནི་ཨ་མི་རི་ཀའི་ཕྱི་ཕྱོགས་སུ་སྐྱོད་པའི་དམག་གི་མཚོ་གྲུ་ཆེ་ཤོས་དེ་ཆགས་ཀྱི་ཡོད་ཅིང། མཚོ་གྲུ་དེས་རྣམ་ཀུན་ནས་མཐུན་ཕྱོགས་རྒྱལ་ཁབ་ཁག་གི་མཉམ་ལས་དོན་དང་གྲོགས་འདྲིས་གནང་རྒྱུའི་ལས་དོན་ནི་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་རང་དབང་ལྡན་ལ་སྒོ་དབྱེ་ལྡན་པ་ཞིག་གཉེར་རྒྱུར་གལ་གནད་ཆེན་པོ་ཆགས་ཡོད་པ་རེད་འདུག། ད་ཐེངས་ཧྥི་ལི་པིན་སི་ངོས་ནས་གོང་ཞུས་ཨ་མི་རི་ཀའི་གྲུ་དེ་ཧྥི་ལི་པིན་སི་རྒྱལ་ཁབ་ནང་འབྱོར་སྐབས་སྣེ་ལེན་གནང་ཕྱོགས་དང་རྒྱལ་ཁབ་གཉིས་ཀྱི་དྲག་པོའི་དཔུང་དམག་བར་མཉམ་འབྲེལ་གནང་ཕྱོགས་དེས་རྒྱལ་ཁབ་གཉིས་ཀའི་ངོས་ནས་མངའ་ཁུལ་དེའི་ནང་སྲུང་སྐྱོབ་དང་བརྟན་ལྷིང་གི་ལས་དོན་སྤེལ་རྒྱུའི་འདུན་པ་དེ་མངོན་གསལ་ཆགས་ཡོད་པ་རེད། ཁ་སྔོན་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་ཧྥི་ལི་པིན་སི་རྒྱལ་ས་མ་ནི་ལར། ཨ་མི་རི་ཀ་དང་ཉི་ཧོང། ཨོས་ཏྲེ་ལི་ཡ་དང་ཧྥི་ལི་པིན་སི་བཅས་པའི་རྒྱལ་ཁབ་བཞིའི་དྲག་པོའི་དཔུང་དམག་གིས་སྦྱོང་བརྡར་ཞིག་གནང་བའི་གནས་ཚུལ་ཡང་བྱུང་ཡོད་པ་རེད། གོང་ཞུས་ཀྱི་མཚོ་གྲུ་དེ་དང་འབྲེལ་ཨ་མི་རི་ཀའི་རྒྱལ་ཡོངས་བརྙན་འཕྲིན་ལས་ཁང CBS ཡི་གསར་འགོད་པ་ཞིག་མཚོ་གྲུ་དེར་དངོས་སུ་བསྐྱོད་ནས་གནས་ཚུལ་ཞིག་སྤེལ་གནང་བའི་ནང། མཚོ་གྲུ་དེའི་སྟེང་གི་དམག་གི་གནམ་གྲུ་དེ་དག་ཆུ་ཚོད་གཅིག་གི་ནང་མལ་བརྒྱ་དང་དྲུག་ཅུ་འཕུར་ཐུབ་ཀྱི་ཡོད་པ་དང་གནམ་གྲུ་དེ་དག་མཚོ་གྲུ་དེའི་སྟེང་བབས་ཚུགས་བྱེད་སྐབས་སྐར་ཆ་གསུམ་ལས་འགོར་རྒྱུ་མེད་པའི་སྐོར་བརྗོད་འདུག། ཡང་ཨ་མེ་རི་ཁའི་མཁའ་དམག་གི་གནམ་གྲུ་ཁག་ལྷོ་རྒྱ་ནག་རྒྱ་མཚོའི་ནང་སྐོར་གཡེང་བྱེད་སྐབས། ཐེངས་མང་རིང་རྒྱ་ནག་གི་མཁའ་དམག་གི་གནམ་གྲུ་དང་གདོང་ཐུག་བྱེད་གྲབས་བྱུང་བའི་གནས་ཚུལ་མང་དག་བྱུང་ཡོད་པ་རེད་འདུག་དེ་ལྟ་སྟེ། CBS བརྙན་འཕྲིན་ལས་ཁང་གི་གསར་འགོད་པ་དེས་གོང་ཞུས་ཀྱི་མཚོ་གྲུ་དེའི་ནང་ཨ་མེ་རི་ཁའི་མཁའ་དམག་གི་གནམ་གྲུ་གཏོང་མཁན་དམག་དཔོན Lieutenant Commander David Ash ལ་གནས་འདྲི་ཞུས་སྐབས་ཁོང་གིས།
ང་ཚོ་རྒྱ་ནག་རྒྱ་མཚོ་དང་མངའ་ཁུལ་འདིའི་ནང་སྡོད་རྒྱུ་ཡིན་པའི་བརྡ་ལན་དེ་རྒྱ་ནག་ཙམ་མ་ཟད་འཛམ་གླིང་ཁྱོན་ཡོངས་ལ་སྤྲོད་ཀྱི་ཡོད་ཅེས་གསུངས་འདུག་ཡང་ཁོང་གིས།

རྒྱ་ནག་གཞུང་གིས་གོང་ཞུས་ཨ་མི་རི་ཀའི་དམག་གི་མཚོ་གྲུ་དེ་ཧྥི་ལི་པིན་སི་ནང་འབྱོར་བ་དེར་ཁོང་ཁྲོ་ཧ་ཅང་གི་ཆེན་པོ་བྱས་པ་དང། གཞུང་འབྲེལ་གྱི་དབྱིན་ཡིག་གསར་ཤོག། Global Times། ཞེས་པ་དེའི་ནང། USS Ronald Reagan ཧྥི་ལི་པིན་སི་ནང་འབྱོར་བ་དེ་བརྡ་ལན་ནོར་བ་ཞིག་བཏང་བའི་སྐོར་དང། ཧྥི་ལི་པིན་སི་གིས་རྒྱ་ནག་གི་མཚོ་ཡུལ་བདག་ཐོབ་ཐོག་རྡོག་རོལ་གཏོང་རྒྱུར་ངན་སྐུལ་ཞིག་ཆགས་ཀྱི་ཡོད་ལུགས་སྐྱོན་བརྗོད་བྱས་ཡོད་པ་རེད་འདུག། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་འཆད་ཁྲིད་ཀྱི་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། ལེ་ཚན་དེ་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་དེ་གསན་པར་ཐུགས་རྗེ་གནང་ཞུ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། དམིགས་བསལ་གནས་འདྲིའི་ལེ་ཚན་ནང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་རིང་མིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཕེབས་ཏེ

བོད་ཀྱི་རིག་གཞུང་སློབ་ཁྲིད་དམིགས་བསལ་མི་ཚེའི་དགོས་དོན་དང་བདེ་སྐྱིད་དང་ལྟ་སྟངས་ཞེས་པའི་བརྗོད་གཞིའི་ཐོག་སློབ་ཁྲིད་གནང་རྒྱུ་ཡིན་པ་རེད་བཞག་གནད་དོན་འདི་དང་འབྲེལ་བའི་སྐོར་ཧི་མ་ལ་ཡའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་གཞོན་པ་ཨམ་ཅི་དབང་འདུས་ལགས་སུ་ཞལ་པར་བརྒྱུད་ཐད་ཀར་བཀའ་འདྲི་ཞུ་གི་ཡིན་ཨམ་ཅི་ལགས་བཀྲ་ཤིས་བདེ་ལེགས། ལགས་བཀྲ་ཤིས་བདེ་ལེགས།

རིགས་རྒྱུད་ཀྱི་ད་སྤྱི་ཚོགས་ཁོ་རང་གི་ནང་ལ་ཡ་ད་ང་ཚོ་དཔེ་མཛོད་བོད་པའི་དཔེ་མཛོད་ཅིག་ད་དེ་འདྲ་པ་དོག་པའི་ཅིག་མེད་བསྡད་པ་རེད་ད་དེ་སྔོན་གཅིག་མིན་མ་མེད་ལ་རྩེ་དང་དེ་བ་ཡང་ང་ཚོ་བོད་ཀྱི་དཔེ་མཛོད་དེ་འདྲས་ཡོད་བསྡད་པ་རེད་ད་ད་ལྟའི་ཆ་ལ་ཡང་དམིགས་བསལ་གྱི་བོད་པའི་གི་དཔེ་མཛོད་ཟེར་ཅིག་བོད་པ་རང་ཕྱིན་ཅིག་ང་རང་ཚོའི་བོད་པའི་ཆོས་དང་རིག་གཞུང་རེད་བོད་རྒྱུད་ནང་བསྟན་གྱི་དཔེ་ཆ་ལྟ་ཀློག་བྱེད་ས་རེད་དེ་འདྲས་གི་ཨ་ནི་དཔེ་མཛོད་ཁང་ཅིག་ཁྱོན་ནས་མེད་བསྡད་དུས་ད་ང་ཚོའི་འདིའི་བོད་རྒྱུད་ནང་བསྟན་དང་ལྷག་པར་དུ་ཧི་མ་ཧི་མ་ལ་ཡའི།

ཕྱི་ནང་ཟུང་འབྲེལ་གྱི་སློབ་གསོ་ཟེར་ནས་བྲིས་ཀྱི་འདུག་ཡང་ན་མེད་ན་གནའ་དུས་ཀྱི་ང་རང་ཚོའི་ནང་པ་སངས་རྒྱས་ཀྱི་རིག་གཞུང་དང་འབྲེལ་བའི་བསླབ་བྱ་ཟེར་ནས་རེད་དེང་དུས་ཀྱི་ད་ག་འདྲ་ཚན་རིག་དང་འབྲེལ་བའི་བསླབ་བྱ་ཟེར་ནས་རེད་ད་ག་ནང་བཞིན་སྐད་ཡིག་གི་ཐོག་ནས་རེད་གང་ཅིའི་ཐོག་ནས་ད་ཅིག་མཚན་སྙན་གྲགས་ཆེན་པོ་དང་ཕུན་སུམ་ཚོགས་པོ་བཀའ་མོལ་དེ་ཚོ་གསུངས་པའི་ཁ་ཐུག་ལ་གཞན་གྱི་སེམས་ལ་འཇུག་པོ། ལྷག་པར་དུ་ཅིག་གཞོན་སྐྱེས་དང་དེ་ཚོ་ལ་ཡང་བཀའ་མོལ་གསུངས་པའི་ཁ་ཐུག་ལ་ཡང། ཚེ་ཁ་ཅིག་ཏུ་དམིགས་བསལ་གྱི་ནུས་པ་ཡོད་བསྡད་པ་དང་གཞོན་སྐྱེས་ཀྱི་སེམས་ཁམས་ལ་ཡང་དགོངས་པ་བཞེས་པའི་ཐོག་ནས་གསུང་ཐུབ་མཁན་སྐད་ཡིག་གི་ཐོག་ནས་ཡིན་པ་ཡིན་ན་ཡང་ཅིག་དབྱིན་སྐད་དང་ཧིན་དི་སྐད་རེད་བོད་སྐད་དང་གང་ཅིའི་ཐོག་ལ་དེ་གསུང་ཐུབ་མཁན་ཁོང་ད་ལྟའི་ཆ་ལ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ཙམ་མ་ཟད་རྒྱ་གར་དང་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་ལ་ཡིན་ནའི་ཧ་ཅང་གི་མཚན་སྙན་གྲགས་ཆེན་པོ་དང་ཉམས་མྱོང་ཕུན་སུམ་ཚོགས་པ་ཡོད་བསྡད་མཁན་དེ་འདྲའི་སྒེར་བདག་གང་དག་གནའ་དེང་གི་རིག་གཞུང་གང་ཅིའི་ཐོག་ལ་མཁས་པ་ཙམ་མ་ཟད་ཨ་ནི་གཅིག་མཚན་སྙན་གྲགས་ཡིན་ན་ཡག་པོ་ཡོད་པ་དེ་འདྲའི་ཅིག་ཡིན་དུས་ཨ་ད་རེས་ང་ཚོ་དགེ་བཤེས་ལྷག་རྡོར་ལགས་འདིར་ཅིག་གདན་འདྲེན་ཞུས་པ་ཡིན་ན་ང་ཚོའི་དེ་འདྲ་ཡི་གེ་ཧི་མ་ལ་ཡ་དཔེ་མཛོད་ཁང་གི་ནང་ལ་ཡང་དག་སྣང་གི་སློབ་ཕྲུག་ཚོ་གཟའ་སྤེན་པ་དང་ཉི་མ་ལ་ཡང་བོད་པའི་ཆོས་དང་རིག་གཞུང་རེད་སྐད་ཡིག་རེད་དེ་འདྲས་ཀྱི་སྦྱང་སྐོར་ལྷག་པར་དུ SEE Learning གི་སྐོར་ལ་ཡང་ད་ང་ཚོ་ཁ་སང་དབྱར་ཁའི་དབྱར་ཆོས་ཀྱི་ཁ་ཐུག་ནས་བྱས་ནས་ང་ཚོ SEE Learning ཟེར་ཡ་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ནས་འཁྲུངས་པའི་ང་ཚོ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་ཡ་འདི་ལྟ་གྲུབ་དེ་ང་ཚོས་ཁྲིད་ཀྱི་ཡོད་རེད་ཁྲིད་དང་ཁྲིད་བཞིན་པ་བྱས་ཙང་དེའི་སྒང་ལ་ཡང་ད་ཁ་སང་ང་ཚོ Emory University དང་འབྲེལ་བ་ཡོད་པའི་གི་ང་ཚོས་མཁས་དབང་དེ་འདྲའི་མང་པོ་ཞིག་གདན་འདྲེན་ཞུས་པ་རེད་ཨ་ནི་ད་རེས་དགེ་བཤེས་ལྷག་རྡོར་ལགས་ལྟ་བུ་ཞིག་འདིར་ཅིག་གདན་འདྲེན་ཞུ་ཐུབ་པ་ཡིན་ན་ཨ་ནི་ཁོང་གནའ་དེང་གཉིས་སྦྱོར་གྱི་ད་གང་ལྟར་སློབ་གསོ་རིག་པའི་ཐོག་ལ་མཁས་པ་ཡིན་དུས་ཙམ་པ་ཨ་ནི་དོན་དང་ལྡན་པ་རུ་ཞིག་ཡོང་ས་རེད་བསམ་གཙོ་བོའི་དམིགས་ཡུལ་དེ་ང་རང་ཚོ་ཡི་གེ་ཡོད་པའི་སློབ་གྲྭའི་སྤུ་གུ་ཚོ་དང། ཞོགས་པའི་སློབ་གྲྭའི་སྤུ་གུ་ཚོ་བྱས་གཟའ་སྤེན་པ་ཉི་མ་ཉིན་རྒྱབ་ཨ་ནི་སློབ་གྲྭའི་ཕ་མ་ཚོར་སྤུ་གུའི་སློབ་གསོ་ག་ཚོད་གལ་ཆེན་པོ་ག་ཚོད་ཡིན་མིན་དེ་འདི་གནང་ཡག་བྱས་ནས་ད་མཛད་འཆར་དམིགས་ཡུལ་གཙོ་བོ་དེ་འདི་རེད། ལགས་ལགས་སོ་ད་རེས་དགེ་བཤེས་ལྷག་རྡོར་ལགས་ཉུ་ཡོག་ལ་ད་ཉིན་གྲངས་ག་ཚོད་ཟིག་བཞུགས་ཀྱི་ཡོད་ན་ཞུ་ཡག་དང་ད་བཞུགས་རྒྱུའི་རིང་ལ་མཛད་འཆར་གཙོ་བོ་ག་རེ་ག་རེ་ཡོད་ན། ད་རེས་དགེ་བཤེས་ལྷག་རྡོར་ལགས་ད་སྤྱིར་བཏང་ཁོང་ཕེབས་ཡག་ཞེ་དྲག་གི་ཐུགས་བྲེལ་ཆེན་པོ་རེད་དེ་ཚོ་གང་ལ་ཡིན། ཡིན་པའི་ནཱ་ད་དགེ་བཤེས་ལྷག་རྡོར་ལགས་འགན་འཛིན་ཙམ་མ་ཟད་དུ་ད་ལམ་སྟོན་པ་ཆེན་པོ་གནང་བྱས་ད་སློབ་ཚན་མང་པོ་ཡོད་རེད་དེ་ང་ཚོ་ལ་ཡང་ད་རེས་པར་ཐུགས་བརྩེ་བ་ཆེན་པོའི་གི་ཐོག་ནས་ད་ང་ད་ལོ་གཅིག་སྔོན་ནས་ང་ཚོ་ཞུ་ཡག་འདུག་ཞུས་པ་རེད་དེ་ལ་ཡང་ད་ང་ཚོའི་ད་ལྟ་བར་དུ་བྱེད་བཞིན་པའི་ལས་ཀ་རེད་ལྷག་པར་དུ་སློབ་གྲྭ་དང་སྤུ་གུའི་ཤེས་ཡོན་གྱི་ཅིག་གཞོན་སྐྱེས་ཀྱི་སློབ་གསོ་དང་འབྲེལ་བའི་ཐོག་ལས་ཀ་མང་པོ་ཅིག་བྱེད་ཀྱི་ཡོད་པ་དེ་མཁྱེན་ནས་ད་ང་ཚོ་ལ་ཡང་ད་ང་ད་བདུན་ཕྲག་གཉིས་ཀྱི་དགོངས་བཞེས་དུ་གནང་སོང་ཨ་ནི་རྩ་བའི་འདི་པར་ཚོགས་པ་དང་སྐྱིད་སྡུག་ད་དེ་འདྲ་མང་པོ་ཅིག་གི་དེ་སྔོན་ཞུས་ཡོད་ས་རེད་དེ་ད་ང་ཚོའི་དེ་ལྟ་བའི་སྤུ་གུ་རང་གི་ཐོག་ལ་ཡང་གཞོན་སྐྱེས་རང་གི་ཐོག་ལ་ལྷག་པར་དུ་ང་ཚོ་ཧི་མ་ལ་ཡའི་སྤྱི་ཚོགས་ཟེར་ནས་རེད་ད་ག་བོད་པའི་སྤྱི་ཚོགས་རང་གི་ཐོག་ལ་ཡང་ཤུགས་རྒྱབ་བྱས་བྱེད་ཀྱིན་ཡོད་དུས་འདི་ལ་ཡང་ཁོང་གིས་ད་ག་འདྲ་དགོངས་པ་རྒྱ་ཆེན་པོ་བཞེས་བྱས་ང་ཚོ་ལ་ཡང་བདུན་ཕྲག་གཉིས་ཀྱི་དུས་ཚོད་གོ་སྐབས་གནང་བ་རེད་བྱས་ཙང་བདུན་ཕྲག་གཉིས་དེ་འགོ་བཙུགས་ས་དེ་སྤྱི་ཟླ་བཅུ་གཅིག་པའི་ཏ་རིག་བཅུ་གསུམ་ནས་འགོ་བཙུགས་ནས་སྤྱི་ཟླ་བཅུ་གཅིག་པའི་ཏ་རིག་ཉི་ཤུ་རྩ་ལྔ་བར་དུ་ང་ཚོ་དེ་བཞུགས་ཀྱི་ཡོད་རེད་ཨ་ནི་ཉི་ཤུ་རྩ་དྲུག་ལ་ཡང་ཕེབས་འགྲོ་བ་རེད་བྱས་དུས། དེའི་ནང་ལ་ཡང་ང་ཚོའི་སྡེ་ཚན་དང་མ་སོང་ནས་རིགས་མ་འདྲ་གསུམ་ཙམ་བྱེད་ཡོད། དང་པོ་ནི་ང་ཚོ་སྤྱི་ཟླ་བཅུ་གཅིག་པའི་ཏ་རིག་བཅུ་གསུམ་བཅུ་བཞི་བཅོ་ལྔ་བྱས་ཨ་ནི་ཉི་ཤུ་ཐམ་པ་ཉི་ཤུ་རྩ་གཅིག་ཉི་ཤུ་རྩ་གཉིས་དེ་གས་གཟའ་ཟླ་བ་མིག་དམར་ལྷག་པ་དེ་གས་བདུན་ཕྲག་གཉིས་ཀྱི་རིང་ལ་གཞོན་སྐྱེས་རྣམས་ལ་སློབ་ཚན་ཟེར་ཡག་ཅིག་གིས་སློབ་ཚན་ཟེར་ཡག་དེ Teaching for Youth ཟེར་ཡག་ཅིག་ད་དེ་ཨིན་ཇིའི་སྐད་ཡིག་གི་ཐོག་ནས་སློབ་ཚན་འཁྲིད་ཡག་དེ་སློབ་ཚན་རང་ཡིན་ཉི་མ་ཉིན་གང་ཡོད་བསྡད་པ་ཡིན་ཨ་ཉི་མ་དྲུག་ཀ་ཚར་སོང་ན་ང་ཚོ་དེ་ལ Certificate ཕུལ་ཡག་བྱས་ཨ་འདི་ལ་ཡང་ཉི་མ་དྲུག་ཀ་ཕེབས་དགོས་རེད་ཟེར་ན་ཡང་དེ་དཀའ་ལས་ཁག་པོ་ཡོད་ཙང College འགྲོ་བསྡད་མཁན་དང་གཅིག་དེ་འགྲོ་བསྡད་མཁན་ཚོ་ལ་ཡང་དཀའ་ལས་ཁག་པོ་ཡོད་ཙང་ཉི་མ་དྲུག་ཀ་རྦད་དེ་ཕེབས་མ་ཐུབ་པ་ཡིན་ན་དེའི་ནང་ནས་ད་བརྒྱ་ཆ་ལྔ་བཅུ་དྲུག་ཅུ་ལས་ལྷག་ཅིག་ཡང་ཕེབས་ཐུབ་པ་ཡིན་ན་འགྲིག་གི་ཡོད་ཟེར་ནས་ཨོ་དེ་ཞུ་ཡག་གཅིག་བྱས། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་བཅུ་བཞི་བཅོ་ལྔ་ཉི་ཤུ་ཉི་ཤུ་རྩ་གཅིག་ཉི་ཤུ་རྩ་གཉིས་དེ་གའི་གསུམ་དེ་ཞོགས་པ་ནས་དགོང་དག་བར་དུ་ཨ་ནི་ནང་ཆོས་ཀྱི་འཛིན་གྲྭ་དེ་ཉི་མ་རེ་རེ་ལ་ཡང་ཁ་སུ་རེ་བརྗོད་གཞི་དེ་རྦད་མ་འདྲ་མ་འདྲ་གི་ཐོག་ལ་རེད། གནང་ལ་ཟེར། དེ་གཅིག་ཨ་ནི་ང་ཚོ་དེའི་སྒོམ་སྒྲུབ་ཉམས་ལེན་དང་མང་པོ་གཅིག་གི་དེའི་ཐོག་ལ་ཡོད་རེད་ད་ད་ག་ནང་བཞིན་དེ་ནས་ང་ཚོ་མི་མང་ལ་ཡང་བཀའ་སློབ་ཀྱི་ལེ་ཚན་གཅིག་ཡོད་དེ་སྤྱི་ཟླ་བཅུ་གཅིག་པའི་ཏ་རིག་བཅུ་བདུན། དགོང་དག་ཕྱག་ཚོད་དྲུག་དང་ཕྱེད་ཀ་ནས་བརྒྱད་དང་ཕྱེད་ཀ་བར་དུ་བྱས། སྤྱི་ཟླ་བཅུ་གཅིག་པའི་ཏ་རིག་ཉི་ཤུ་རྩ་བཞི་དེ་ལ་ཡང་དགོང་དག་ཆུ་ཚོད་དྲུག་ཕྱེད་ཀ་ནས་བརྒྱད་ཕྱེད་ཀ་བར་དུ་ཧི་མ་ལ་ཡའི་དཔེ་མཛོད་ཁང་རང་དེ་འདྲ་ཡ་གི་ང་ཚོ་ནིའུ་ཡོག་བཞུགས་མཁན་ཡིན་ན་མཁྱེན་གྱི་ཡོད་རེད་པ་ཡ་གི་མདའ་ནང་གི་ཚོང་ཁང་དང་མདའ་ནང་གི་ད་ཡ་གི་ཐེབས་རྩ་ཡོད་རེད་པ་ད་ག་ནས་སུ་བོད་སྐུ་ཉེ་ཁང་ནང་ག་དུས་དོན་དྲུག་དང Avenue སུམ་ཅུ་སོ་བདུན་སྒང་ལ་ཡོད་བསྡད་པ་དེ་རེད། དེ་ནས་ང་ཚོ་སྤྱི་ཟླ་བཅུ་གཅིག་པའི་ཏ་རིག་བཅུ་དགུ། ཉིན་རྒྱབ་ཆུ་ཚོད་དང་པོ་དང་ཕྱེད་ཀ་ནས་ཆུ་ཚོད་བཞི་ཕྱེད་ཀ་བར་དུ་ད་ཐེངས་ང་ཚོས་ནིའུ་ཡོག་མི་མང་ཁྱབ་ཆེ་རུ་གཅིག་ལ་ཡ་ཅིག་ཁྱབ་ཐུབ་ཡ་གི་འབད་བརྩོན་ཞུ་ཆེད་སྤྱི་ཁང་ཕུན་ཚོགས་སྡེ་བཞི་ལ་ཡ་མང་ཚོགས་ཀྱི Public Talk ཅིག་འདུག་ཟེར་ནས་ཨ་ནི་དེ་ལ་ཡ་སྤྱི་མཐུན་ཚོགས་པས་མཐུན་འགྱུར་གནང་གི་ཡོད་རེད་སྤྱི་མཐུན་ཚོགས་པ་དང་མཉམ་མཉམ་རུབ་ཀྱི་བཟོ་འདྲ་བྱས་ནས་ཕྱི་ཟླ་བཅུ་གཅིག་པའི་ཏ་རིག་བཅུ་དགུ་དེ་ལ་ཡ་འདུག་ཟེར་ཆུ་ཚོད་དང་པོ་དང་ཕྱེད་ཀ་ནས་བཞི་དང་ཕྱེད་ཀ་བར་དུ་དགེ་བཤེས་ལྷག་རྡོར་ལགས་ཀྱིས་ཨ་ནི་མི་མང་ལ་ཡ་གཏམ་བཤད་བྱས་དྲི་བ་དྲིས་ལན་བྱས་འདི་ཡོད་བསྡད་པ་བྱས།

ཆུ་ཚོད་བཞི་པ་བར་དུ་གཟའ་སྤེན་པ་དང་ཉི་མ་གཉིས་དེ་སློབ་ཕྲུག་གི་ཕ་མ་ཚོ་ལ་ཡག་ད་ང་ཚོ་ཕ་མའི་འགན་འགན་ག་ཚོད་ཅིག་འཁྱེར་དགོས་མེད་ཕ་མ་རང་གི་ཐོག་ནས་ང་རང་ཚོ་ནང་ཆོས་ཀྱི་ལྟ་གྲུབ་དང་འབྲེལ་བའི་ཐོག་ནས་སྤུ་གུ་སློབ་སྦྱོང་དང་ཤེས་ཡོན་རེད་སོ་སོ་རང་ཉིད་ནས་བསམ་བློ་བཏང་སྟངས་ག་འདྲ་ཞིག་བཏང་དགོས་མིན་དེ་འདྲས་ཀྱི་བཀའ་སློབ་བྱས་ནས་ད་གཟའ་སྤེན་པ་ཉི་མ་གསུམ་ཙམ་ཞིག་ཆགས་ཀྱི་འདུག་འདི་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་བཞི་པ་བར་དུ་ད་སློབ་ཕྲུག་གི་ཕ་མ་ཚོ་ལ་ཡིན་ན་ད་ང་ཚོ་མདའ་ནང་གི་སློབ་ཕྲུག་གི་ཕ་མ་ཟེར་ལབ་བྱས་ཡང་མདའ་ནང་གི་སློབ་ཕྲུག་ཕ་མ་མིན་ན་གཞན་ཡོང་ཆོག་མི་ཡོང་ཟེར་ཡ་དེ་འདྲས་ཀྱི་གང་མེད།

འདི་བ་གཅིག་ངོ་ཤེས་མ་དགའ་པོ་གཉིས་པ་གཅིག་གཉིས་ཀྱིས་ཨོ་ཐད་གཏོང་མ་བྱས་པ་བྱས་ཁྱེད་རང་ཚོ་རང་གིས་འདི་བྱས་བྱས་ན་མི་ཡོང་ཡག་ཡག་གི་ཡོད་རེད་གསུང་གི་འདུག་ད་ང་ཚོ་ལ་མི་དངོས་སུ་ད་ཡོང་གི་ཡིན་ན་རེ་བ་ཞེ་དྲག་ཡོད་མ་ཡོང་གི་ཡིན་ན་གལ་ཆེ་ཤོས་དེ་ག་རེ་རེད་ཞུས་པ་ན་ད་རེས་དགེ་བཤེས་ལགས་འདིར་ཕེབས་པའི་གི་ད་ག་ད་དོན་སྙིང་ལྡན་པའི་གི་བཀའ་སློབ་ལམ་སྟོན་འདི་གས་ག་ཚོད་མང་པོ་རྒྱ་ཆེ་ཆེ་ཁྱབ་ཐུབ་པ་བྱས་ཏེ་ང་ཚོའི་ལས་འགན་ཡིན་དུས་ཨ་ནི་ང་ཚོས་འདི་ཐད་གཏོང་བཏང་ཡག་ད་འདི་གས་བཏང་གི་ཡིན། དེ་ལྟར་བཏང་པས་ན་ད་ང་ཚོ་ཧི་མ་ལ་ཡའི་དཔེ་མཛོད་ཁང་གི Facebook ཅིག་ཡོད་རེད་མདའ་ནང་གི Facebook ཅིག་ཡོད་རེད་དེའི་བརྒྱུད་ནས་བཏང་ཡོང་གི་རེད་ཨ་ནི་ངས་ང་རང་སྒེར་གྱི་དེ་འདྲ་མིན་པ་ཁ་བོ་ཁ་བོ་སི་ལབ་ཅེས Facebook ནང་ནམ་རྒྱུན་ངས་བཏང་དང་བཏང་བཞིན་པ་རེད་ཨ་འདི་གའི་གསུམ་གྱི་བརྒྱུད་ནས་བྱས་ཨ་ང་ཚོ་འདི་བ་ཡོད་པ་ཚོ་མི་མང་ཚོས་བཏང་པས་ན་དེ་ང་ཚོ་བཀག་འགོག་ཅི་ཡང་མེད་གནང་བ། ལགས་ལགས་སོ་ད་ག་ནང་བཞིན་ད་ཨེམ་ཆི་ལགས་ཁྱེད་རང་ད་ད་རེས་ཀྱི་ལས་རིམ་འདི་གོ་སྒྲིག་གནང་མཁན་ཅིག་ཡིན་པའི་ཆ་ནས་ཨེམ་ཆི་ལགས་ཁྱེད་རང་གི་ངོས་ནས་ད་ད་རེས་འདི་ནང་མཉམ་ཞུགས་གནང་མཁན་མི་ག་ཚོད་ཅིག་ཕེབས་ཀྱི་ཡོད་པའི་ཚོད་རྩིས་གནང་གི་ཡོད་ན། ངའི་བསམ་ཚུལ་བྱས་པ་ཡིན་ན་གཟའ་ཟླ་བ་མིག་དམར་ལྷག་པ་གསུམ་དེ་ལ་ཏོག་ཙམ་ཉུང་བ་མི་ཡོང་བསམ་གི་འདུག་གང་ཞེ་ན་འདི་ག་དུ་ལ་གཞོན་སྐྱེས་ཚོ་ལ་དམིགས་བསལ་གཅིག་པོ་རེད་དེ་ཀོ་ལེ་ཚོགས་པའི་ཁ་ཐུག་ཡིན་ན་ཡིན་ན་ཡང་ད་དགེ་བཤེས་ལགས་ཀྱི་མཚན་སྙན་གྲགས་ཧ་ཅང་ཆེན་པོ་རེད་མི་མང་པོ་ཅིག་དྲི་བ་དྲིས་ཡོང་མཁན་དང་ཁ་པར་བཏང་ཡོང་མཁན་ཞེ་དྲག་མང་པོ་འདུག་བྱེད་དུས་ཙམ་པ་ངས་མི་ཅིག་ཏན་ཏན་མང་པོ་ཡོང་གི་རེད་བསམ་གི་འདུག་ཨ་ནི་དེ་ཙམ་མ་ཟད་ང་ཚོས་ད་ཐད་གཏོང་དང་དེ་ཚོའི་ཐོག་ལ་གོ་སྒྲིག་ཞུས་ཡོང་དུས་མི་མང་པོ་ཅིག་ལ་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་གི་འདུག་ད་དེ་མ་ཡིན་པའི་སློབ་ཕྲུག་ཚོ་ལ་ཡང་གཟའ་སྤེན་པ་དང་ཉི་མའི་ཞོགས་པའི་གནང་ཡག་འདི་ལ་ཡང་ང་ཚོས་ད་རང་སློབ་ཕྲུག་ག་ཚོད་ཡོད་པ་ད་ག་རང་ཆགས་འགྲོ་གི་རེད་བ། གཟའ་སྤེན་པ་ཉི་མའི་ཉིན་རྒྱབ་དེ་ལ་ཨ་ནི་སློབ་ཕྲུག་གི་ཕ་མ་ཚོ་རང་ཡང་དེ་ལ་ཏན་ཏན་མང་པོ་ཡོང་གི་རེད་བསམ་གི་འདུག་གང་ཞེ་ན་ང་ཚོའི་དང་ནང་གི་སློབ་ཕྲུག་གཅིག་པོ་མ་ཡིན་པ་ཨ་ནི་ཕ་མ་སུ་ཡིན་ནའི་ཡོང་ན་འགྲིག་གི་ཡོད་ཟེར་ཡིན་དུས་ཙམ་པ་ཨ་ནི་ད་ག་ད་ང་ཚོའི་ཡི་གེ་ལ་ཡ་ཤོམ་རོགས་བྱས་ན་ཁོང་ག་ཚོད་ཕེབས་པ་ཡིན་ནའི་ང་ཚོ་ལ་དམིགས་བསལ་གི་དཀའ་ངལ་གང་ཡང་མི་འདུག་གང་ཞེ་ན་ཁོ་ཕན་ཐོགས་ཡོང་འགྲོ་གི་རེད་བ་ཨ་ནི་གང་ལ་ཞིག Public Talk དེ་གཟའ་པ་སངས་ཀྱི་དགོང་དག་དང་གཟའ་པ་སངས་གཉིས་བྱས་གཅིག་དེ་ཏ་རིག་བཅུ་བདུན་དང་གཅིག་ཉི་ཤུ་རྩ་བཞི་རེད་དེ་ནས་གཅིག་བཅུ་གཅིག་པའི་ཏ་རིག་བཅུ་དགུ་དེ་ལ་སྤྱི་ཁང་ཕུན་ཚོགས་བདེ་བཞི་ལ་ཡ

ཕེ་ཁི་ལི་ཡ་རྟ་བཟའ་དེ་ལ་སྨིན་པ་རུ་བྱོན་ཡག་སྤྱིར་བཏང་སྤྱིར་བཏང་ང་རང་ཚོའི་གཅིག་བོད་པའི་སྤྱི་ཚོགས་ནང་ལ་རེད་ཧི་མ་ལ་ཡའི་སྤྱི་ཚོགས་ནང་ལ་ཡང་བོད་རྒྱུད་ནང་བསྟན་དང་ནུབ་ཕྱོགས་ཀྱི་རྒྱལ་ཁབ་ཁག་ལ་ཡང་སྤེལ་པ་གནང་མཁན་རེད་ད་ནི་དེའི་ཐོག་ལ་མཛད་པ་འཕྲིན་ལས་རྒྱལ་གནང་མཁན་རེད་དེ་འདྲའི་ད་བླ་མ་དང་དགེ་བའི་བཤེས་གཉེན་མང་པོ་ཡོད་རེད་དེ་ཡིན་ན་ཡང་ང་རང་ཚོ་རང་གི་སྤྱི་ཚོགས་རང་གི་ནང་ལ་ཡང་ད་དེ་འདྲ་གཞོན་སྐྱེས་མང་པོ་ཞེ་པོ་གཅིག་ལ་ཡང་ང་རང་ཚོ་ནང་པ་སངས་རྒྱས་ཀྱི་ལྟ་གྲུབ་རེད་ནང་པ་སངས་རྒྱས་ཀྱི་ད་གང་ལྟར་ནང་པའི་ཆོས་དེ་དང་འབྲེལ་བའི་རིག་གཞུང་དེའི་ཐོག་ལ་ཡང་ད

ཁོ་རང་གི་བཟའ་ཟླ་ད་ལྟའི་ཆར་རྡ་གནས་ཀྱི་ཊན་ཌ་སྨན་ཁང་ནང་ལོགས་ལ་སྨན་བཅོས་བྱེད་བཞིན་ཡོད་པ་རེད། གཟའ་འཁོར་སྔོན་མའི་ལེ་ཚན་དེ་ནང་ལ་ཡང་ནི་དང་བླངས་སྤྱི་ཚོགས་ཞབས་ཞུ་བ་ཚེ་རིང་སྒྲོལ་དཀར་ལགས་ཀྱིས་ནི་རྒྱ་གར་གྱི་གྲོང་ཁྱེར་ཅན་དི་གྷར་ནང་ལོགས་ཡ་ནད་པ་ཚོ་ལ་རོགས་རམ་གནང་དང་གནང་མུས་རེད། དེའི་སྐབས་སུ་ང་ཚོས་ནད་པ་ཁག་ཅིག་ལ་ནི་ཁོ་རང་གིས་རོགས་པ་གནང་ཕྱོགས་ཀྱི་སྐོར་ལ་བཀའ་འདྲི་ཞུས་ཡོད། དེ་རིང་གི་ལེ་ཚན་དེའི་ནང་ལ་ཡང་ཚེ་རིང་སྒྲོལ་དཀར་ལགས་རང་ཉིད་ཀྱིས་ནི་ཕྱག་ལས་གནང་དོན་དང་གནང་ཕྱོགས་ཀྱི་སྐོར་ལ་བཀའ་འདྲི་ཞུ་གི་ཡིན།

Chandigarh། ལ་གཞུང་གི་སྨན་ཁང PGI སྨན་ཁང་ཨ་ནི་ད་ནོད་བ་ནང་ག་རེ་ང་ཚོ་ནུབ་ཕྱོགས་ཐོག་ནས་ད་ཆེ་ཤོས་ཨང་གཉིས་པ་འདྲ་ཞིག Chandigarh ལ་ཡོད་དུས་ཨ་ནི་ད་ཕྱོགས་མཐའ་ཁག་གི་ག་ནས་ཡིན་པ་ཡིན་ནའི་ད་ནད་གཞི་ཅིག་མགོ་ཚོད་མེད་ན་ཁོ་ཚོའི་ངོས་ནས་གཞུང་གི་སྨན་ཁང་འདི་ལ་མར་བཏང་བཞག་གི་ཡོད་རེད།

འོ་དེ་ཚང་མ་ད་ང་རང་ངོས་ནས་ཐག་གཅོད་བྱས་ནས་ཨོ། འགྲོ་སོང་ཏོག་ཙམ་ཉུང་བ་འགྲོ་ས་ཞིག་དང། སྨན་བཅོས་དེ་ཡག་པོ་ཡོང་ས་ཞིག་འོ་འདི་འདྲ་ཅིག་དེ་བྱས་ནས་ད Chandigarh ནང་ལ་ད་སྨན་པ་ནད་ཀྱི་ནད་གཞི་འདི་ཡིན་ན་སྨན་ཁང་ལ་ག་པར་འགྲོ་ན་ཡག་ས་རེད། ན་ཚ་འདི་ཡིན་པ་ཡིན་ན་ནི་ཨམ་ཆི་སུ་ཡིས་བལྟས་ན་ཡག་ས་རེད་འོ་འདི་ད་ང་རང་ཚང་མ Chandigarh ནང་ལོགས་སྨན་ཁང་ཆ་ཚང་འགྲོ་བྱེད་ལ་ཡར་མར་སྐོར་ར་རྒྱག་གི་ཡོད། ནད་པ་གཅིག་ངོས་ནས་གལ་སྲིད། སྨན་པ་གཅིག་ལ་བསྟེན་ནས་ཡག་པོ་གཅིག་ཐག་ཆོད་པ་འདྲ་བོ་མ་བྱུང་ན་སྨན་པ་གཉིས་གསུམ་ལ་ནད་པ་ད་ག་རང་ལ་གྲོས་བསྡུར་བྱེད་བྱེད་ཐ་མ་ཐག་ཆོད་འགྲོ་གི་འདུག་འོ་འདི་འདྲ་བྱས་ནས་འདི་བྱེད་ཀྱི་ཡོད་འོ། འདི་ག་རང་མཚམས་མཚམས་ནད་པ་དཀའ་ངལ་ཆེན་པོ་འདི་གླེང་བ་ཡིན་ན་མཚམས་མཚམས་ང་རང་ངོས་ནས་མཉན་ལ་འགའ་མ་དྲག་པ་ལ་དུ་དམ་ཞུས་རོགས། ཨམ་ཆི།

ཨ་མོ་ཊ་དེ་ད་ལྟ་ང་བཏང་བཞིན་པ་ག་ལ་ཡིན་རོགས་བཏང་ད་ཨོ་ཟེ་ཡག་པོ་འགྲོ་བཞིན་དེ་རོགས་ང་ཧོ་ལེ་ཟེ་ཨ་ནི་ཧོན་དུ་ལེ་ཟེ་བཞིན་ནས་ཨ་ནི་ཁ་སང་ཨ་རི་ནས་ཡིན་པ་ད་ལྟ་བོད་ཀྱི་ཚོགས་པ་དེ་ཁོང་ཚོས་གི་ཐེངས་མ་གཅིག་ང་ལ་སྒོ་རང་ཚོ་ཕྱག་མཚན་ཚོ་རུ་ཚུད་ནས་ཡང་ང་ལ་སྦེ་ཞག་ཞེ་འདེབས་འགྲོ་བཞིན་དེ་ཨ་ནི་ད་ལྟ Tibet ཨ་ནི་ང་ལ་ད་རོགས་པ་ར་བས་ན་ངས་གི

པོ་འདི་དང་འདྲ། དབང་པོ་སྐྱོན་ཅན་ཞེས་ལ་ནས་ནི། བརྟག་དཔྱད་ཚང་མ་བྱས་བརྟག་དཔྱད་ཚང་མ་འགའ་ངོ་ནས་གང་ཡོད་ཡོང། ལོག་པ་བྱིན་དེ་ཡང་རྗེས་ལ་ཡང། པོ་འདི་གྲོང་ཤར་ལ་ཉི་མ་གཅིག་བསང་ཆོག་རི་པོ་འདི་སྐྱ་ག་འགྲོ་དུས། report འདི་ཀྱི་སྐྱ་གའི་དེ་ངས་ཏི་ཕྱིས་གྲགས་ཟེར་ང་ནད་པ་གཞན་པ་ས་ལ་འགྲོ་དེ་ཁོང་ཚོས་བཞག་ལ་ས་དེར་མི་འདུག་འོན་དེའི་སྐབས་ལ། ཨ་ཅག་ནད་པ་འདི་ཡི་པིང་ཀྱག་རེད་ན་འོན་དེ་ཡན་དེ་ལ་ཚིག་རོགས་ངས་ངའི་པིང་ཀྱག་འདི་གྲོང་ངར་བྱས་ན་ངས་སྐྱེ་ཐལ་མོ་ལྟད་མོ་བལྟ་བྱ་བའི་དབོར་རམ་མེ་ཨན་ཏྲེ་རོའུ་ལ་ངས་འདི་རུ་འགྲོ། ཨོ་ལེ། ལམ་མཚམས་ཨན་ཏྲེ་རོའུ་བྱུང་དུས་ཡང་ང་རང་ཡང་ཁྱོད་ཕམ་ངེས་འདུག་བྱས་འདུག། ཨོ། ག་ཚོད་སྙམ་མང་ཡང་ཨམ་ལགས་ཀྱིས་ངལ་བ་ཞིག་སླེབས་སོང། ཨམ་ལགས་དེ་ཡིས་སྐྱེས་དམན་དེ་ཡིས་ཁྱོ་ག་དེ་ཡིས་ང་ལ་ཁ་པར་བཏང་རྗེས་ང་བཅར་འདྲི་ལ་ཡོང་གི་ཡོད་ལབ་སོང། ཁྱེད་རང་དངོས་གནས་ད་མན་ངག་ག་བ་འགྲོ་རྩིས་ཡོད་ལེ་ཨོ་ཨེ་ལབ་སོང། Fortis འགྲོ་ཡ་ཡིན་ལགས་སོ་ངས Fortis འགྲོ་མདའ་དགོང་ཆེན་པོ་བཞུགས་ད་ལེ་འགྲོ་སོང་དཀའ་ངལ་མེད་རེད་ལེ་མདའ་མ་རེད་ཡག་པོ་ཡོད་ལེགས་འདུག་ལགས་སོ་ངས་ཡག་པོ་ཡོད་བ་ནང་ལོག་འགྲོ་ནི་མ་ཤི་གོ་ཚུལ་མ་རག་ལེ་མདའ། ཨོ་མདའ་ལགས་ནས་ད་རྗེས་ལ་ཨམ་ལགས་དེ་ཚུར་ལེ་ད་ངེད་ཡི་ནམ་རྒྱུན་ནས་ད Landmark སྨན་ཁང་ལ་ད་ལྟ Medicine Doctor དེ་སྨན་གྱི་སྨན་པ་དེ་དཔེ་ཡག་པོ་བྱོས་རེད་འདི་ནང་ལ་གཤག་བཅོས་གཏོང་མཁན་ད་ལྟ་འདི Doctor Vikas Goel ལ་ཡི་དེ Cancer གི་གཤག་བཅོས་དེ་ཚོ

རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པ་ལ་ཐུགས་རྗེ་ཆེ། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་གནའ་སྔ་མོ Greek སྐད་ཡིག་གི་སྙན་ངག་པ Homer མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཧོ་མར་ནི་གནའ་སྔ་མོའི་གྷི་རིས་ཀྱི་རྩོམ་རིག་གི་སྒྱུ་རྩལ་ཐོག་གཞི་བཅོལ་ཡུལ་སྙན་ངག་གི་དཔེ་དེབ Iliad དང Odyssey ཞེས་པ་དེ་གཉིས་རྩོམ་སྒྲིག་གནང་མཁན་དེ་ཡིན་པར་ངོས་འཛིན་ཐོབ་གནང་ཡོད་པ་རེད། ཧོ་མར་ནི་འཛམ་གླིང་གི་རྩོམ་རིག་གི་ལོ་རྒྱུས་ཐོག

རང་གི་ཁྱིམ་དུ་ཕྱིར་ལོག་གནང་སྐབས་ལོ་ངོ་བཅུ་འགོར་བའི་ལོ་རྒྱུས་སྐོར་བྲིས་གནང་ཡོད་པ་རེད་འདུག་ཁོང་གི་སྙན་ངག་དེ་དག་གནའ་སྔ་མོའི Greek སྐད་ཡིག་ནང་བྲིས་གནང་ཡོད་པ་དང། དེ་དག Greece མངའ་ཁུལ་གྱི Ionic ཞེས་པ་དང Aeolic ཞེས་པའི་སྐད་གདངས་གཉིས་ཙམ་མ་ཟད་དེ་དག་ལོ་ངོ་བརྒྱ་ཕྲག་འདྲ་མིན་ནང་དང། སྐད་གདངས་ཕལ་ཆེ་བ་གོང་བཞིན Ionic ཞེས་པའི་ཤར་ཕྱོགས་མངའ་ཁུལ་གྱི་ཡིན་པ་རེད་འདུག་ཧོ་མཱ་མཆོག་གི་སྙན་ངག་ཐོག་ཞིབ་འཇུག་གནང་མཁན་རྣམས་ཀྱིས་ཁོང་གི་སྙན་ངག་དེ་དག་དང་ཐོག་ངག་ཐོག་གསུངས་པར་ཡིད་ཆེས་གནང་གི་ཡོད་པ་རེད་འདུག་ཁོང་གི་སྙན་ངག་གིས་གནའ་སྔ་མོའི་གྷི་རིས་རྒྱལ་ཁབ་རིག་གཞུང་དང་ཤེས་ཡོན་ཐོག་ཤུགས་རྐྱེན་ཐེབས་ནས་དཔའ་མཛངས་དང་གཟི་བརྗིད་དང་ཆེ་མཐོང་གི་ཕུགས་བསམ་སློབ་པར་བྱས་ཡོད་པ་རེད་འདུག་གྷི་རིས་ཀྱི་མཚན་ཉིད་རིག་པ་བ་པི་ལཱ་ཏོ་ཡིས་ཧོ་མཱ་ནི་གྷི་རིས་རྒྱལ་ཁབ་ཀྱི་སློབ་དཔོན་གཅིག་ཤོས་དེ་ཡིན་པ་རེད་ཅེས་གསུངས་ཡོད་པ་རེད་འདུག་ཡང་དབྱི་ཏཱ་ལིའི་སྙན་ངག་པ་དང་རྩོམ་སྒྲིག་པ་དང་མཚན་ཉིད་རིག་པ་བ། Dante Alighieri། ཡིས་རྩོམ་སྒྲིག་གནང་བའི་སྙན་ངག་གི་དཔེ་དེབ། Divine Comedy། ཞེས་པའི་དཔེ་དེབ་དེའི་ནང། གནའ་སྔ་མོའི་རོམ་མངའ་ཁུལ་གྱི་སྙན་ངག་པ། Virgil ཡིས། Homer། ནི་སྙན་ངག་གི་རྒྱལ་པོ་ཡིན་པའི་སྐོར་དང། སྙན་ངག་པ་རྣམས་ཀྱི་རྒྱལ་པོ་དེ་ཡང་ཁོང་ཡིན་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག་ཡང་དབྱིན་ཇིའི་སྙན་ངག་པ་དང་ལོ་ཙཱ་བ་དང་ཟུར་ཟའི་རྩོམ་སྒྲིག་དཔེ་གནང་མཁན Alexander Pope ཡིས Iliad སྙན་ངག་གི་དཔེ་དེབ་དེ་བསྒྱུར་གནང་བའི་སྔོན་གླེང་ནང། Homer ནི་འཛམ་གླིང་ནང་སྙན་ངག་པའི་ཁོངས་ནས་གྲགས་ཆེ་ཤོས་དེ་ཡིན་པར་ངོས་འཛིན་ཐོབ་པའི་སྐོར་བྲིས་གནང་ཡོད་པ་རེད་འདུག Homer མཆོག་གི་སྙན་ངག་གིས་གནའ་སྔ་མོའི་དུས་རབས་ནས་དེང་དུས་ཀྱི་དུས་རབས་བར་གྱི་རྩོམ་སྒྲིག་གི་སྒྱུ་རྩལ་དང། སྒྱུ་རྩལ་གཞན་ཁག་དང་རོལ་དབྱངས་དང་གློག་བརྙན་བཅས་པའི་ཐོག་སེམས་འགུལ་གཏོང་ཐུབ་པ་བྱུང་ཡོད་པ་རེད་འདུག Iliad དང Odyssey སྙན་ངག་གི་དཔེ་དེབ་གཉིས་གང་ཟག་སུ་དང་དུས་རབས་ག་དུས་དང་ས་གནས་ག་པར་མ་ཟད་གནས་སྟངས་ཇི་འདྲའི་ཐོག་བྲིས་གནང་བའི་སྐོར་གྱི་བགྲོ་གླེང་དེ་མུ་མཐུད་གནས་ཡོད་པ་རེད་འདུག་སྤྱིར་བཏང་ཐོག་ནས་གོང་ཞུས་ཀྱི་སྙན་ངག་གི་དཔེ་དེབ་དེ་གཉིས་རྩོམ་སྒྲིག་པ་གཉིས་ཀྱིས་བྲིས་གནང་བའི་ངོས་འཛིན་དང། དེ་དག་ཡེ་ཤུ་མ་འཁྲུངས་སྔོན་གྱི་དུས་རབས་བདུན་པའི་འགོ་སྟོད་དང། དུས་རབས་བརྒྱད་པའི་མཇུག་ནང་བྲིས་གནང་བར་ཡིད་ཆེས་གནང་མཁན་ཡོད་པ་རེད་འདུག་སྙན་ངག་པ་ཧོ་མ་མཆོག་གི་ལོ་རྒྱུས་སྐོར

ཕྲན་བུའི་མངོན་གསལ་ཆགས་ཡོད་པ་རེད། ད་ད་ལྟའི་དུས་ཚོད་དེ་བར་མཚམས་ཏོག་ཙམ་བཞག་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པས་གནའ་སྔ་མོའི Greece མངའ་ཁུལ་གྱི་སྙན་ངག་པ་གྲགས་ཅན Homer མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་སྙན་སྒྲོན་ཞུ་བཞིན་ཡིན་པས་དེ་དོན་རྣམ་པ་ཚོས་མུ་མཐུད་གསན་རོགས་གནང་ཞུ་ཡིན།

Hellenistic། ཞེས་པའི་རིག་གཞུང་ནང་ཧོ་མཱེར་མཆོག་གིས་རྩོམ་སྒྲིག་གནང་བའི Iliad དང Odyssey དཔེ་དེབ་གཉིས་སློབ་གྲྭ་ཁག་གི་སློབ་དེབ་ཏུ་གཏན་འབེབས་གནང་ཡོད་པ་མ་ཟད་དེ་དག་གོང་ཞུས་ཡུལ་ལུང་ཁག་གི་སློབ་ཕྲུག་ཚང་མར་སློབ་གནང་གི་ཡོད་པ་རེད་འདུག་དེང་རབས་ཀྱི་མཁས་པ་རྣམས་ཀྱིས་ཧོ་མཱེར་མཆོག་གི་དཔེ་དེབ་ཁག་གི་འབྱུང་ཁུངས་ཐོག་ངོས་ལེན་མ་གནང་ཡང་དེ་དག་རྩོམ་སྒྲིག་གནང་མཁན་དེ་གང་ཟག་གཅིག་མིན་པའི་ངོས་ལེན་གནང་བའི་རྒྱུ་མཚན་ནི་སྙན་ངག་དེ་དག་བྲིས་གནང་སྟངས་འདྲ་མིན་དང་དེའི་ནང་གི་ཆོས་ཕྱོགས་ཀྱི་ལྟ་གྲུབ་བླང་དོར་གྱི་བརྗོད་དོན་ཚིག་གྲུབ་བེད་སྤྱོད་གཏོང་སྟངས་དང་ས་ཁམས་ཐོག་ལྟ་ཕྱོགས་བཅས་པ་མི་འདྲ་བ་མ་ཟད་ཨོ་ཏི་སི་ནང་གི་བརྗོད་བྱ་ཁག་ཅིག་གི་ངོ་བོ་ཁག་ཀྱང Iliad ནང་དཔེ་བཤུས་བརྒྱབ་ཡོད་པ་ནས་མངོན་གསལ་ཆགས་ཡོད་པ་རེད་འདུག་ཡང་དེང་རབས་ཀྱི་མཁས་པ་མང་ཆེ་བས Iliad དང་ཨོ་ཏི་སི་དཔེ་དེབ་དེ་གཉིས་ནང་གི་སྙན་ངག་ཁག་གཅིག་བསྡུས་ཀྱི་རྣམ་པ་ཞིག་ཡོད་པར་ཡིད་ཆེས་གནང་བར་དེའི་རྒྱུ་མཚན་ནི། སྙན་ངག་རེ་རེ་བཞིན་བྲིས་གནང་སྟངས་དེ་གང་ཅིའི་ཐོག་ནས་གསལ་པོ་ཡོད་པ་དང་དེ་དག་གང་བྱུང་ཐོག་མཉམ་བསྡུས་བྱས་པ་ཞིག་མིན་པ་གཟིགས་ཡོད་པ་རེད་འདུག་སྙན་ངག་དེ་དག་དུས་ཚོད་ག་དུས་བྲིས་པ་དེ་གསལ་པོ་མེད་ལ་དེའི་ཐོག་དེང་རབས་ཀྱི་མཁས་པ་རྣམས་ཀྱིས་བགྲོ་གླེང་གནང་བར་རྒྱུ་མཚན་ནི་སྙན་ངག་དེ་དག་ངག་རྒྱུན་རིང་པོའི་ཐོག་ནས་བྲིས་གནང་བའི་ཆ་ནས་དཀའ་རྙོག་ཡོད་པ་རེད་འདུག་མཁས་དབང་སྐུ་ཞབས Richard Janko ཡིས་སྐད་བརྡ་རིག་པ་དང་རྩིས་བསྐོར་བའི་ཐོག་ནས་སྙན་ངག་གི་དཔེ་དེབ་དེ་དག་ཡེ་ཤུ་མ་འཁྲུངས་གོང་གི་ལོ་ངོ་བརྒྱད་བརྒྱའི་ནང་བྲིས་གནང་བའི་སྐོར་གསུངས་པ་དང། ཡང་མཁས་དབང Barry B Powell ཡིས་ཡེ་ཤུ་མ་འཁྲུངས་དུས་རབས་ལྔ་པའི་ནང་གི་སྙན་ངག་པ Herodotus ཡིས་གསུངས་པར་གཞི་བཞག་གནང་ནས་སྙན་ངག་དེ་དག་ཡེ་ཤུ་མ་འཁྲུངས་གོང་གི་ལོ་ངོ་བརྒྱད་བརྒྱ་དང་བདུན་བརྒྱ་ལྔ་བཅུ་བར་བྲིས་གནང་བའི་སྐོར་གསུངས་འདུག་ཡང་མཁས་དབང Martin Litchfield West ཡིས Iliad ཀྱི་སྙན་ངག་གི་དཔེ་དེབ་དེ་དུས་སྔ་ས་ཡེ་ཤུ་མ་འཁྲུངས་གོང་གི་ལོ་ངོ་དྲུག་བརྒྱ་དྲུག་ཅུ་ནས་དྲུག་བརྒྱ་ལྔ་བཅུ་བར་བྲིས་གནང་བའི་རྒྱུ་མཚན་ནི་སྙན་ངག་གི་དཔེ་དེབ་དེའི་ནང་སྙན་ངག་པ Hesiod ཀྱི་སྙན་ངག་གི་དྲི་མ་བྲོ་བའི་སྐོར་དང། ཨོ་ཏི་སིའི་དཔེ་དེབ་དེ་དག་དེའི་རྗེས་ཀྱི་མི་ཐོག་གཅིག་གི་བར་བྲིས་གནང་བའི་སྐོར་གསུངས་འདུག་སྤྱི་ཡོངས་ཐོག་ནས་ཧོ་མར་མཆོག་འགྲོ་བ་མིའི་ཤེས་རབ་ཀྱི་དཔེ་མཚོན་ཞིག་ཏུ་ངོས་འཛིན་གྱིས་བསྟོད་བསྔགས་ཧ་ཅང་གི་ཆེན་པོ་ཐོབ་གནང་ཡོད་ནའང། ཕྱི་ལོ་གཅིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བཞི་ལོར་ཧྥ་རན་སིའི་རྩོམ་སྒྲིག་པ་དང་ཆོས་དཔོན། François Hédelin Abbé de Aubignac། ཡིས་ཧོ་མར་མཆོག་གི་སྙན་ངག་ཁག་ལ་སྐྱོན་བརྗོད་ཧ་ཅང་གི་ཆེན་པོ་གནང་བའི་ནང། ཁོང་གི་སྙན་ངག་དེ་དག་མགོ་ཚོས་ཁག་ལ་བླང་དོར་གྱི་བསླབ་བྱ་མེད་པ་དང། བྲོ་བ་བྲོ་རྒྱུ་མེད་པ་དང་བྲིས་སྟངས་དེ་ཡང་ལེགས་པོ་ཞིག་མེད་ལ། ཧོ་མར་རང་ཉིད་ཀྱང་དངོས་སུ་བྱུང་མེད་པ་དང་སྙན་ངག་དེ་དག་གོ་མ་ཆོད་པའི་རྩོམ་སྒྲིག་པ་ཁག་ཅིག་གིས་གློ་བུར་དུ་བསྡུ་རུབ་བྱས་པ་ཞིག་ཡིན་པའི་སྐོར་གསུངས་འདུག་དེའི་རྗེས་ཀྱི་ལོ་ངོ་ལྔ་བཅུའི་རྗེས་དབྱིན་ཇིའི་མཁས་དབང་སྐུ་ཞབས Richard Bentley ཡིས་ཧོ་མར་དངོས་སུ་བྱུང་ཡོད་ནའང་ཁོང་གནའ་སྔ་མོའི་ནང་གོ་རྒྱུ་ཚོར་རྒྱུ་མེད་པའི་ངག་རྒྱུན་གྱི་སྙན་ངག་པ་ཡིན་པ་དང་ཁོང་གི་མཚན་ཐོགས་པའི་སྙན་ངག་གི་དཔེ་དེབ་གཉིས་ཁོང་དང་འབྲེལ་བ་ཕྲན་བུ་ཙམ་ལས་མེད་པའི་སྐོར་གསུངས་འདུག། ད་ལྟ་གནའ་སྔ་མོའི་གྷི་རིས་ཁུལ་གྱི་སྙན་ངག་གི་རྩོམ་སྒྲིག་པ་ཧོ་མར་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས། ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡུ་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས་ཀོ་རི་ཡའི་ཇོ་ཁེ་ཆོས་ཚོགས་ཀྱིས་བོད་དོན་ཐོག་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི Snow Leopard སྟེ་གངས་གཟིག་ཞེས་པའི་གློག་བརྙན་དེ་ཊོག་ཡོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་བྱ་དགའ་མཐོ་ཤོས་དེ་ཐོབ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འགྲེམས་གཏོང་ཕྱག་རོགས་གནང་མཁན་ཇེ་རོན་ལགས།